ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བཞི་རེས་གཟའ་པ་སངས་ཀྱི་ལས་རིམ་འདི་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་གཡུ་སྒྲོན་གཉིས་ནས

དཔལ་འབྱོར་བཀའ་བློན་དེ་བཞིན་ཆེས་མཐོའི་ཁྲིམས་ཁང་གི་ཁྲིམས་དཔོན་ཆེ་བ་ཟུར་པ་སྐུ་ངོ་བློ་བཟང་དར་རྒྱས་མཆོག་དགོངས་པ་རྫོགས་པའི་སྐོར་གྱི་གནས་ཚུལ་ཞིག་དང། དེ་ནས་བསྟན་འཛིན་ཆོས་འཛོམས་ལགས་ནི་ཁེ་ན་ཌའི་ཏོ་རཱན་ཏོ་གྲོང་ཁྱེར་ནང Software Engineer འམ Computer མཉེན་ཆས་འཕྲུལ་ལས་རིག་པ་བ་ཞིག་རེད། ཡང་ཁོང་གིས་གངས་ལྗོངས་ཆོས་ལྡན་གླིང་གི་གཟའ་མཇུག་སློབ་གྲྭའི་ནང་ལོ་མང་རིང་དགེ་རྒན་གནང་ཡོད་པ་མ་ཟད་ཁོང་གིས་དྲ་ཐོག་བརྒྱུད་ནས་བོད་གངས་ཅན་སྔོན་གླེང་ཞེས་པ་བོད་ཡིག་གི་སྐད་ཡིག་སློབ་ཁྲིད་གནང་གི་ཡོད་པས་ཁོང་རང་ཉིད་ཀྱི་ཉམས་མྱོང་དང་བསླབ་ཁྲིད་གནང་སྟངས་སོགས་ཀྱི་ཐད་གནད་འདྲི་ཞུས་པ་ཞིག་དང། མཇུག་ཏུ། འཛམ་གླིང་ནང། སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་དབྱིན་ཇིའི་བུད་མེད་རྩོམ་སྒྲུང་བྲིས་གནང་མཁན Jane Austen མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། Canada གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཆེ་བསྟོད་ཀྱི་སྣེ་ལེན་མཛད་སྒོ་ཞིག་གནང་བའི་སྐོར་ཁེ་ན་ཌའི་བོད་དོན་ཚོགས་པས་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་སྤེལ་བའི་གནས་ཚུལ་ནང་བཀོད་ཡོད་པ་རེད་འདུག་གོང་ཞུས་ཁེ་ན་ཌའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་སྣེ་ལེན་མཛད་སྒོ་དེར། ཁེ་ན་ཌའི་གཞུང་གི་བློན་ཆེན་གྲངས་བཞི་ཚུད་པའི་གྲོས་ཚོགས་འཐུས་མི་ཉི་ཤུ་རྩ་དྲུག་མཉམ་ཞུགས་གནང་ཡོད་པ་རེད་འདུག་མཛད་སྒོའི་ཐོག་ཁེ་ན་ཌའི་ཡར་རྒྱས་འཛུགས་སྐྲུན་བློན་ཆེན་ཨ་རིཕ་བྷི་ར་ནི་མཆོག་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་ནི་དམངས་གཙོའི་རང་བཞིན་ལྡན་པ་ཞིག་ཡིན་པའི་སྐོར་དང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་ནན་བརྗོད། ཁེ་ན་ཌའི་གཞུང་ངོས་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་སྐད་ཡིག་དང་རིག་གཞུང་གི་རང་དབང་བཅས་པར་རྒྱབ་སྐྱོར་གནང་གི་ཡོད་པའི་སྐོར་གསུངས་པ་མ་ཟད་ཁེ་ན་ཌའི་གཞུང་གིས་རྒྱ་གར་དང་ཞི་བདེ་རྒྱ་མཚོ་མངའ་ཁུལ་གྱི་སྲུང་སྐྱོབ་ཀྱི་འཐབ་ཇུས་ཐོག་བོད་དེ་བཅུག་དགོས་པའི་སྐོར་གླེང་གནང་ཡོད་པ་རེད་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཌའི་ཡར་རྒྱས་འཛུགས་སྐྲུན་བློན་ཆེན་ཨ་རིཕ་བྷི་རཱ་ནི་གཙོས་བློན་ཆེན་རྣམ་པ་དང་གྲོས་ཚོགས་འཐུས་མི་རྣམ་པར་བོད་དོན་ཐོག་གཡོ་བ་མེད་པའི་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་གནང་བ་དང་སྦྲགས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཕྲོད་བཞེས་ཀྱི་གནས་བབ་དང། བོད་ལ་རང་སྐྱོང་གི་གནས་བབ་ཞིག་ཐོབ་རྒྱུར་ཁེ་ན་ཌ་དང་འཛམ་གླིང་གི་རྒྱལ་ཁབ་ཁག་གིས་རྒྱབ་སྐྱོར་གནང་གི་ཡོད་པའི་སྐོར་དང། རྒྱ་ནག་གཞུང་གིས ྋགོང་ས་མཆོག་གི་སྐུའི་ཡང་སྲིད་རྩད་གཅོད་ཀྱི་ཐད་ཐེ་གཏོགས་བྱེད་པ་དེར་བཀག་འགོག་བྱེད་དགོས་སྐོར་སོགས་གླེང་གནང་ཡོད་པ་རེད་འདུག་གོང་ཞུས་ཀེ་ནེ་ཏའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པས་སྲིད་སྐྱོང་མཆོག་ལ་སྣེ་ལེན་མཛད་སྒོ་དེ་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ཁང་དང། ཀེ་ནེ་ཏའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཀེ་ནེ་ཏའི་གྲོས་ཚོགས་འཐུས་མི་སྐུ་ཞབས་ཇེམ་སི་མཱ་ལོ་ནེ་ཡི་ལས་ཁུངས་དང་ཀེ་ནེ་ཏའི་ནང་ཡོད་པའི་བོད་མིའི་ཚོགས་སྡེ་ཁག་གིས་གྲ་སྒྲིག་གནང་བཞིན་པའི་སྐོར་གནས་ཚུལ་ནང་བཀོད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁེ་ན་ཌའི་གྲོས་ཚོགས་འོག་མའི་ཚོགས་དུས་སྐབས་སུ་ཚོགས་གཙོས་གདན་ཞུ་གནང་སྟེ་འཐུས་མི་རྣམས་ལ་ངོ་སྤྲོད་གཏམ་བཤད་དང་དགའ་བསུ་ཞུས་ཡོད་པ་སོགས་སྐོར་ཨུ་རྒྱན་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་རྒྱུ་ཡིན། དེང་ཟླའི་ཚེས་ཉི་ཤུ་གཉིས་ཀྱི་ཉིན་ཁེ་ན་ཌའི་རྒྱལ་ས་ཨོ་ཏོ་ཝཱར་དབུས་གྲོས་ཚོགས་འོག་མའི་ནང་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་གྲོས་ཚོགས་ཀྱི་ཚོགས་འདུའི་སྐབས་སུ་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་རྒེ་རེག་ཧྥར་གྷས་ལགས་ནས་གདན་ཞུ་གནང་སྟེ་འཐུས་མི་རྣམས་ལ་སྲིད་སྐྱོང་མཆོག་གི་ཕྱག་ལས་གནང་ཕྱོགས་དང་དེ་བཞིན་སྤྱི་འཐུས་ཀྱི་ཚོགས་གཙོ་གནང་བའི་གནས་སྟངས་བཅས་ལ་ཆེ་མཐོང་སླད་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས་ཇེམ་སི་མེ་ལོ་ནེ་ལགས་ནས་ངོ་སྤྲོད་གཏམ་བཤད་གནང་བ་དང་དགའ་བསུ་ཞུས་པ་སོགས་བྱུང་བ་བྱང་ཨ་རིའི་དོན་གཅོད་འབུམ་རམས་པ་རྣམ་རྒྱལ་ཆོས་གྲུབ་ལགས་ནས་ཞལ་པར་བརྒྱུད་འགྲེལ་བརྗོད་གནང་བྱུང། ཇེམ་སི་མེ་ལོ་ནེ་ཡི་ངོས་ནས་གྲོས་ཚོགས་ནང་ལ་ཨ་ནི་སྲིད་སྐྱོང་མཆོག་ཕེབས་པའི་ཐོག་ལ་ཡང་གཅིག་ངོ་སྤྲོད་རེད་དེ་ག་ནང་བཞིན་དགའ་བསུ་གི་གསུང་བཤད་གནང་སོང། དེ་མིན་སྲིད་སྐྱོང་མཆོག་ནས་ཁེ་ན་ཌའི་སློབ་སྟོན་ལྟེ་གནས་ཁང་གི་གནད་ཡོད་མི་སྣ་དང། ལྷན་དུ་བོད་དོན་དང་འབྲེལ་བའི་སྐོར་ལ་གོ་བསྡུར་གནང་བར་མུ་མཐུད་གསུང་རྒྱུར། བྱ་བ་དང་རྒྱལ་ཁབ་ཀྱི་སྲིད་ཇུས་ཀྱི་ཐོག་ནས་དང་ད་དམིགས་བསལ་གྱི Indo Pacific གྱི་སྲིད་ཇུས་ཀྱི་ཐོག་ནས་ད་བོད་ཀྱི་ཨ་ནི་གཅིག་ས་གཤིས་ཀྱི་བདེ་འཇགས་དང་འབྲེལ་བའི་ཐོག་ནས་རེད་དེ་ག་ནང་བཞིན་ཁོར་ཡུག་རེད་དེ་ག་ནང་བཞིན་ཨ་ནི་བོད་པའི་བོད་ཀྱི་གནད་དོན་ཐོག་ལ་ཡང་གཅིག་མ་འོངས་པ་ང་རང་ཚོ་བོད་དོན་གྱི་ཞུ་གཏུག་རེད། བོད་དོན་གྱི་ད་ལྟའི་གནས་སྟངས་སྐོར་ལ་ཡང་དང་ཇི་བཞིན་དུ་བསྟན་པའི་ཐོག་ནས་ཨ་ནི་གཅིག་ཁེ་ན་ཌ་ཡི་གྲོས་ཚོགས་རེད་དེ་ག་ནང་བཞིན་སྲིད་གཞུང་གི་ཐོག་ལ་ཡང་དང་བོད་དོན་གྱི་ཞུ་གཏུག་གི་ཐོག་ལ་ཡང་ང་ཚོ་བསམ་ཚུལ་བརྗེ་རེས་ཀྱི་གོ་བསྡུར་ཞེ་དྲག་ལྷུག་པོ་བྱུང་སོང། ཡང་ཕྱི་སྲིད་ལས་ཁུངས་ཀྱི་འཐུས་མི་དྲུག་དང་ལྷན་དུ་ཕྱག་ཚོད་གཅིག་དང་ཕྱེད་ཀ་ལྷག་རིང་མཇལ་འཕྲད་གནང་ནས་ཨ་རིའི་གཞུང་དང་ལངས་ཕྱོགས་འཛིན་དགོས་པའི་བཀའ་མོལ་བྱུང་སྐོར་མུ་མཐུད་གསུང་རྒྱུ། ྋགོང་ས་མཆོག་གི་ཡང་སྲིད་རེད་དེ་ག་ནང་བཞིན་ད་བོད་དོན་དཀའ་རྙོག་སེལ་ཡག་གི་ཐོག་ལ་ཡང་སྲིད་ཇུས་ལངས་ཕྱོགས་སྒང་ལ་ད་ཨ་རི་གྲོས་ཚོགས་ནང་ལ་ཡང་ད་བོད་དོན་གྱི་དཀའ་རྙོག་སེལ་ཡག་ཀྱི་ཨ་ནི་ཆེད་དུ་ད་ཁྲིམས་འཆར་བཏོན་པ་ནང་བཞིན་གྱི་ཨིན་ཁེ་ན་ཌ་ཡི་སྲིད་གཞུང་གི་ངོ་ཕྱོགས་ནས་ལངས་ཕྱོགས་དེ་འདྲ་གཅིག་འཛིན་དགོས་ཡོད་པ་དེ་སྒང་ལ་ཡང་ཕར་ཚུར་གོ་བསྡུར་རེད་ཨ་ནི་ཕར་ཚུར་བསམ་ཚུལ་བརྗེ་རེས་བྱེད་ཆེད་ཞེ་དྲག་ཡག་པོ་བྱུང་སོང་བརྗོད་བྱ་ཞུ་ཡ་ཡིན། དེ་མིན་ཁེ་ན་ཌའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གོ་སྒྲིག་འོག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་སྣེ་ལེན་གསོལ་ཚིགས་བསྟར་ཏེ་ཞིག་གོ་སྒྲིག་གནང་བ་རྒྱབ་སྐྱོར་ཚོང་ལས་བློན་ཆེན་གསུམ་དང་དེ་བཞིན་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་འཐུས་མི་གཞན་གསར་པ་ཁག་ཅིག་བཅས་གནད་ཡོད་མི་སྣ་གྲངས་ཉི་ཤུ་རྩ་ལྔ་ལྷག་ཙམ་ཞིག་ལྷན་ཞུགས་གནང་ནས་བོད་དོན་གནས་སྟངས་བཅས་ལ་གོ་བསྡུར་གནང་བ་མུ་མཐུད།

ཡིན་པའི་བཀའ་མོལ་བྱུང་བ་སོགས་བྱུང་འདུག། ངོ་མ་ཨ་ནི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཡིན་པ་དང་ཨ་ནི་དང་ལྡན་ཡིན་པའི་གནས་ཁོ་རང་གིས་ད་ཅིག་བོད་དོན་ཐོག་ལ་ཡང་སེམས་ཁུར་དང་ཨ་ནི་ཅིག་རྒྱབ་སྐྱོར་ཡོད་པའི་གི་རྣམ་པ་སྟོན་གནང་སོང། ད་ཐེངས་ཀྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་ཁག་ནས་སྲིད་སྐྱོང་མཆོག་ལ་སྣེ་ལེན་ཞུས་བ་བཞིན་ཁེ་ན་ཌ་བོད་དོན་ལྷན་ཚོགས་གི་གོ་སྒྲིག་དང་ཨོ་ཊ་ཝ་བོད་རིགས་སྤྱི་མཐུན་ཚོགས་པས་ཞལ་ལག་མཐུན་རྐྱེན་གནང་བ་ཨོ་ནྟྲེ་རིའོ་བོད་རིགས་སྤྱི་མཐུན་ཚོགས་པ་དང་ཨོ་ནྟྲེ་རིའོ་ས་གནས་བོད་མིའི་ལྷན་ཚོགས Toronto ས་གནས་གཞོན་ནུ་ལྷན་ཚོགས་བཅས་ཀྱི་སྐུ་ཚབ་མགྲོན་འབོད་གནང་བ་ལྟར་ལྷན་ཞུགས་གནང་ནས་བོད་ནང་གི་ཛ་དྲག་གནས་སྟངས་དང་ས་གནས་བོད་མིའི་གནས་སྟངས་བཅས་ལ་མུ་མཐུད་རྒྱབ་སྐྱོར་གནང་བའི་བཀའ་མོལ་གནང་བ་སོགས་བྱུང་བར་ཨོ་ནྟྲེ་རིའོ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་ལྷ་མཁར་ལགས་ནས་འགྲེལ་བརྗོད་གནང་བྱུང། ཁོང་རྣམ་པ་ཚོ་ཚང་མ་ལ་ཡང་འཚམས་འདྲི་ཞུ་ཡ་དང། ཨ་མཉམ་དུ་ཨ་ནི་ང་ཚོ་བོད་དོན་རེད་ཨ་ནི་དེ་ག་ནང་བཞིན་གི་དེ་ཨ་ནི་ཁེ་ན་ཌ་ནང་ལ་ཡོད་པའི་བོད་པ་ཚོ་ལ་ཡང་ཨ་ནི་རྒྱབ་སྐྱོར་གནང་རོགས་གནང་ཟེར་བྱས་ནས་ཨ་ནི་ང་ཚོ་འབོད་སྐུལ་ཞུ་ཡ་དེ་འདྲ་བྱས་ནས་བྱུང་སོང་འདི་ཞུ་ཡ་ཡིན། ད་དུང་ཕྱི་དྲོ་ཨོ་ཊ་ཝ་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཆེ་མཐོང་སླད་དགུང་ཚིགས་གསོལ་སྟོན་ཞིག་ཕུལ་བ་དང་ལྷན་དུ་ས་གནས་བོད་རིགས་མི་མང་རྣམས་ལ་གཏམ་བཤད་དང་དྲི་བ་དྲིས་ལན་སོགས་གནང་བ་མུ་མཐུད་འབྲེལ་ཡོད་ནས་ངོ་སྤྲོད་གནང་བྱུང།

དེ་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་བྱས་འདུག་དེར་བརྟེན་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཉིས་རེས་གཟའ་ལྷག་པའི་ཉིན་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱ་ནག་མང་ཚོགས་ལ་གློ་ཚད་དབུགས་ལམ་གྱི་རིམས་ནད་ཁྱབ་གདལ་སྔོན་འགོག་ཐབས་ཤེས་རྣམས་བྱ་དགོས་པའི་འབོད་སྐུལ་གནང་བ་དང་ཆབས་ཅིག་རྒྱ་ནག་གཞུང་ལ། རྒྱ་ནག་གི་བྱང་ཕྱོགས་པེ་ཅིན་དང་ཐེན་ཅིན་སོགས་ནང་ཕྲུ་གུར་གློ་ཚད་དབུགས་ལམ་གྱི་འགོས་ནད་ཁྱབ་གདལ་ཕྱིན་པའི་གནས་སྟངས་ཞིབ་ཕྲ་མཁོ་སྤྲོད་ཡོང་བའི་རེ་སྐུལ་གནང་བའི་སྐོར་གསལ་བསྒྲགས་ཀྱང་གནང་ཡོད་པ་རེད། རྒྱ་ནག་རྒྱལ་ས་པེ་ཅིན་གྱི་ནད་རིགས་སྔོན་འགོག་དང་བཀག་སྡོམ་ལས་ཁང་གིས་ཕྱི་ཟླ་བཅུ་གཅིག་པའི་ཟླ་མགོ་ནས་གློ་ཚད་དབུགས་ལམ་གྱི་ནད་ཕོག་པའི་ཕྲུ་གུ་སུམ་སྟོང་ལྔ་བརྒྱ་ལྷག་པེ་ཅིན་གྱི་ཕྲུ་གུའི་སྨན་ཁང་དུ་ཉར་ཡོད་པའི་སྐོར་བཤད་ཡོད་ལ་དེ་དང་ཆབས་ཅིག་གསར་འགྱུར་བརྒྱུད་ལམ་ཁག་ཏུ་གློ་ཚད་དབུགས་ལམ་གྱི་འགོས་ནད་ཁྱབ་གདལ་འགྲོ་བའི་གནས་སྟངས་ལ་སྐྱོན་བརྗོད་ཀྱི་གནས་ཚུལ་སྤེལ་ཡོད་པ་དང། གློ་ཚད་དབུགས་ལམ་གྱི་ན་ཚ་དེའི་ནད་འབུ་དེ་ཡིས་གློ་བའི་ནང་གཉན་ཁ་བཟོ་བའི་རྐྱེན་བྱེད་ཀྱི་ཡོད་པ་རེད་འདུག་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས། ཉེ་ཆར་ཕྱི་ཟླ་བཅུ་པའི་ཟླ་དཀྱིལ་ནས་རྒྱ་ནག་བྱང་ཕྱོགས་ས་ཁུལ་ནང་དེ་སྔར་ལོ་གསུམ་གྱི་གོང་དུ་ཁྱབ་གདལ་ཕྱིན་པའི་ཆམ་རིགས་ཧྥུ་ལུན་ཛཱ་ཟེར་བ་དང་འདྲ་བའི་འགོས་ནད་འགོས་ཁྱབ་མང་དུ་འགྲོ་བཞིན་ཡོད་པའི་སྐོར་གསུངས་ཡོད་པ་རེད། ཉེ་ཆར་རྒྱ་ནག་གི་གསར་འགོད་ལྷན་ཚོགས་ཐོག་ལ། གཞུང་གི་དཔོན་རིགས་ནས་ཏོག་དབྱིབས་ནད་ཡམས་ལ་དམ་དྲག་མཚམས་འཇོག་བྱེད་པའི་རྐྱེན་གྱིས་ཕྲུ་གུར་ན་བདེ་བའི་དབུགས་ལམ་གྱི་འགོས་ནད་དང་ཆམ་རིགས་ལ་སོགས་པ་ཁྱབ་གདལ་དུ་ཕྱིན་པ་ཡིན་ལུགས་རྒྱུ་མཚན་བཤད་ཡོད་པ་རེད། གང་ལྟར་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཅིག་རེས་གཟའ་ལྷག་པའི་ཉིན་གསར་འགྱུར་བརྒྱུད་ལམ་ཁག་དང་ནད་གཞི་རྟོག་ཞིབ་བྱེད་མཁན ProMed ཟེར་བའི་ཐོག་ལ། རྒྱ་ནག་གི་བྱང་ཕྱོགས་ཁུལ་དུ་ནད་ངོ་ངོས་འཛིན་མ་ཐུབ་པའི་གློ་ཚད་ན་ཚ་ཕྲུ་གུ་མང་པོ་འགོས་ཁྱབ་ཕྱིན་པའི་གནས་ཚུལ་བཏོན་པའི་འགོས་ནད་དེ་དང་རྒྱ་ནག་གཞུང་གི་དཔོན་རིགས་ཀྱིས་གསར་འགོད་ལྷན་ཚོགས་ཐོག་ལ་བཤད་པའི་འགོས་ནད་བར་ལ་འབྲེལ་བ་ཡོད་མེད་ཁ་གསལ་མེད་ཅིང་གལ་ཏེ་འགོས་ནད་དེ་གཉིས་འབྲེལ་བ་ཡོད་ཚེ་ངེས་པར་དུ་རྒྱ་ནག་གཞུང་ཕྱོགས་ནས་ཞིབ་ཕྲའི་གསལ་བཤད་བྱེད་པའི་རེ་བ་ཡོད་པའི་སྐོར་གསུངས་འདུག། རྒྱ་གར་གྱི་ཨུ་ཏར་ཁཱནད་མངའ་སྡེའི་ཕུག་ལམ་ཞིག་གི་ནང་བདུན་གཉིས་ཙམ་ལྷག་པའི་ལས་བཟོ་མི་གྲངས་བཞི་བཅུ་ཞེ་གཅིག་དེ་དག་སྲོག་སྐྱོབ་ཀྱི་ལས་དོན་གྲུབ་ལ་ཉེ་ལ་ད་ཆ་ཁོང་ཚོ་འོར་འདྲེན་གྱི་ཆེད་སྨན་ཁང་གི་སྣུམ་འཁོར་ཁག་གྲ་སྒྲིག་ཨང་གསར་ཐོག་ངང་སྒུག་ཡོད་པའི་སྐོར་གནས་ཚུལ་ཐོན་འདུག། གོང་ཞུས་ལས་བཟོ་མི་གྲངས་བཞི་བཅུ་ཞེ་གཅིག་ཁ་སྔོན་ཕྱི་ཚེས་བཅུ་གཉིས་ནས་ཕུག་ལམ་དེར་ས་རུད་བྱུང་ནས་འགག་པར་བརྟེན་འཕྲུལ་ལས་མི་སྣ་ཚོས་ཁོང་ཚོ་སྐྱོབ་ཆེད་ལྕགས་རན་ཞིག་མི་ཊར་ལྔ་བཅུ་ང་བདུན་ཙམ་དྲུད་དགོས་ཡོད་སྟབས་རེས་གཟའ་ལྷག་པ་ཉིན་ལྕགས་རན་དེ་མི་ཊར་བཅུ་གཉིས་ཙམ་གྱི་རྒྱང་ཁྱད་བར་དྲུད་ཟིན་ཡོད་པ་རེད་འདུག། ཕུག་ལམ་གྱི་ཉེ་འཁྲིས་དེར་ཕུག་ལམ་ནང་ཆག་སྒོ་ཕོག་པའི་ལས་བཟོ་བ་རྣམས་ཀྱི་ཉེ་སྤུན་རྣམས་ངང་སྒུག་དང་འབྲེལ་ཧིན་རྡུ་ཆོས་དཔོན་རྣམས་ཀྱིས་གདུང་རྟེན་ཞིག་གི་མདུན་སྨོན་ལམ་འདོན་བཞིན་ཡོད་པ་རེད་འདུག། ལོ་ན་སུམ་ཅུ་སོ་ལྔར་སོན་པའི་ཅན་ཅལ་སིང་བིཤ་ཟེར་བ་ཞིག་གིས། ཁོ་པའི་ལོ་ན་ཉི་ཤུ་རྩ་བཞི་སོན་པའི་ཉེ་སྤུན་པུཤ་ཀར་སིང་ཨར་ཡི་བྲག་ཕུག་ནང་ལུས་ཡོད་པར། ཁོང་ཚོ་བྲག་ཕུག་ནས་ཕྱིར་ཐོན་པའི་ཉིན་དེ་ནི་ང་ཚོས་དགའ་ཚོར་ཆེ་ཤོས་བྱེད་པའི་ཉིན་དེ་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག Uttarakhand མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Pushkar Singh Dhami རེས་གཟའ་ལྷག་པ་ཉིན་གོད་ཆག་ཕོག་ཡུལ་དེར་ཕེབས་འབྱོར་གནང་ཡོད་པ་དང། བྲག་ཕུག་ནང་ལུས་པའི་མི་རྣམས་ཀྱི་སྲོག་སྐྱོབ་ཀྱི་ལས་དོན་ཐད་ཛ་དྲག་ངང་བྱེད་བཞིན་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་ཁ་ཉིན་རེས་གཟའ་མིག་དམར་ཉིན་ལྕགས་མདོང་ཕྲ་པོ་ཞིག་གི་ནང་པར་ལེན་བྱེད་པའི་འཕྲུལ་ཆས་བཏང་བའི་ནང་བྲག་ཕུག་དེར་ལུས་པའི་མི་རྣམས་གསོན་པོར་གནས་ཡོད་པའི་གནས་ཚུལ་ཐོག་མར་ཤེས་རྟོགས་བྱུང་ཡོད་པ་མ་ཟད་ཁོང་ཚོར་ལྕགས་མདོང་ཕྲ་པོ་དེ་བརྒྱུད་སྲོག་རླུང་དང། ཆུ་དང་ཁ་ལག་སོགས་པ་གཏོང་རྒྱུར་བེད་སྤྱོད་གཏོང་བཞིན་ཡོད་པའི་སྐོར་གནས་ཚུལ་ནང་བཀོད་པ་གནང་འདུག། རྒྱ་ནག་གཞུང་གིས་བསྐོ་བཞག་བྱས་པའི་པཎ་ཆེན་རྒྱལ་མཚན་ནོར་བུས་བཀྲ་ཤིས་ལྷུན་པོའི་དགེ་འདུན་པ་ཉི་ཤུ་རྩ་བརྒྱད་ལ་དགེ་ཚུལ་གྱི་སྡོམ་པ་ཐེངས་དང་པོ་གནང་བའི་མཛད་སྒོ་ཚོགས་ཡོད་པ་དང་དེ་ཡིས་ཁོང་ལ་སྡོམ་པ་གནང་བའི་ནུས་པ་ལྡན་ལ། ཆོས་ཀྱི་རྟོགས་པ་དང་ཆོས་ལུགས་ཀྱི་གོ་གནས་སྔར་ལས་མཐོ་རུ་ཕྱིན་པ་མཚོན་གྱི་ཡོད་ཟེར་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཐོག་ལ་གནས་ཚུལ་སྤེལ་ཡོད་པ་གནད་དོན་དབྱེ་ཞིབ་པས་ལུང་འདྲེན་བྱས་འདུག་དེ་ཡང Bitter Winter ཞེས་པའི་གསར་འགྱུར་དྲ་རྒྱའི་ཐོག་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཅིག་ཉིན་གནས་ཚུལ་སྤེལ་བར་གཞིགས་ན། ཕྱི་ཟླ་བཅུ་གཅིག་པའི་ཚེས་བཞི་སྟེ་བོད་ཟླ་དགུ་པའི་ཚེས་ཉི་ཤུ་གཉིས་ཉིན་གྱི་ཉིན་མོ་དེ་ནི་བོད་མིའི་ཆོས་ཕྱོགས་དུས་ཆེན་ཁྱད་པར་ཅན་ལྷ་བབས་དུས་ཆེན་ཡིན་ཞིང། ལྷ་བབས་དུས་ཆེན་ནི་སྟོན་པ་ཤཱཀྱ་ཐུབ་པ་དགུང་ལོ་བཞི་བཅུ་ཞེ་གཅིག་ཐོག་ལྷ་ཡུལ་ནས་སླར་ཡང་མི་ཡུལ་དུ་བྱོན་ནས་ཡུམ་སྒྱུ་མ་ལྷ་མཛེས་ཀྱི་སྐུ་སྐྱེས་སོགས་ལྷ་ཡི་རིགས་ཀྱི་གདུལ་བྱ་རྣམས་ལ་ཆོས་སྟོན་པར་མཛད་ཡོད་ཅིང། ལྷ་བབས་དུས་ཆེན་ཉིན་དེར་རྒྱ་ནག་གཞུང་གི་ལྟ་རྟོག་འོག་དགོན་པའི་དགེ་འདུན་པའི་རོགས་རམ་ལ་བརྟེན་ནས་རྒྱལ་མཚན་ནོར་བུས་བཀྲ་ཤིས་ལྷུན་པོའི་དགེ་འདུན་པ་ན་གཞོན་ཉི་ཤུ་རྩ་བརྒྱད་ལ་དགེ་ཚུལ་སྡོམ་པ་གནང་བའི་མཛད་སྒོ་ཚར་བའི་རྗེས། ཁོང་གིས་ཚོགས་མང་ལ་རྒྱ་ནག་དམར་ཤོག་ཚོགས་པའི་བཀའ་དྲིན་ཚོར་དགོས་པ་དང་དམར་ཤོག་ཚོགས་པའི་བཀའ་ལ་ཉན་པ་དང་དམར་ཤོག་ཚོགས་པའི་རྗེས་སུ་འབྲང་དགོས་པ། ལྷག་དོན་དེང་སྐབས་འཛམ་གླིང་ཐོག་དམག་འཁྲུག་རྒྱུན་མི་ཆད་པར་ཡོང་བཞིན་ཡོད་པ་དེ་ཡིས་སེམས་ཅན་རྣམས་སྡུག་བསྔལ་ནང་ལྷུང་བཞིན་ཡོད་ཀྱང་ང་ཚོ་ནི་བསོད་ནམས་ཆེ་བའི་དབང་གིས་ཞི་བདེ་དང་ལྷིང་འཇགས་ཀྱི་རྒྱལ་ཁབ་དང་རླབས་ཆེན་གྱི་རྒྱལ་ཁབ་དེར་འཚོ་གནས་བྱེད་རྒྱུ་བྱུང་བ་དེ་དུས་རྟག་ཏུ་དམར་ཤོག་ཚོགས་པར་ཐུགས་རྗེ་ཆེ་ཞུ་དགོས་ཟེར་བཤད་ཡོད་པའི་སྐོར་བཀོད་འདུག་ཉེ་བའི་ལོ་དེ་དག་རིང་རྒྱ་ནག་གཞུང་གིས་བསྐོ་བཞག་བྱས་པའི་པཎ་ཆེན་རྒྱལ་མཚན་ནོར་བུ་ལྷ་ས་གཙོས་བོད་རང་སྐྱོང་ལྗོངས་ཟེར་བའི་ཁོངས་ཀྱི་ཞིང་འབྲོག་ས་ཁུལ་དང་དགོན་སྡེ་ཁག་ཏུ་ཡང་སེ་སྐོར་སྐྱོད་དུ་གཏོང་གི་ཡོད་པ་དེའི་ཐོག་ནས་པཎ་ཆེན་རྒྱལ་མཚན་ནོར་བུར་བོད་མི་མང་ནས་ངོས་ལེན་ཐོབ་ཚད་ལ་རྒྱ་ནག་གཞུང་འདོད་པ་ཁེངས་ཀྱི་མེད་པ་གསལ་པོ་མཚོན་གྱི་ཡོད་ཅེས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་རྒྱ་ནག་དང་བོད་ཀྱི་སྲིད་བྱུས་ཐད་ཀྱི་ཉམས་ཞིབ་པ་བསྟན་འཛིན་ཚེ་བརྟན་ལགས་ཀྱིས་དེ་སྔོན་འདི་ག་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་གནང་སྐབས་གསུངས་ཡོད། ད་དུང་ཁོང་གིས་རྒྱ་ནག་གཞུང་གིས་པཎ་ཆེན་རྒྱལ་མཚན་ནོར་བུ་བསྐོ་བཞག་བྱེད་པའི་སྐབས་སུ་བོད་མིའི་བློ་ངོར་མི་ཤོང་བའི་རྨ་ཁ་བཟོས་ཡོད་པ་ནི་སྐབས་དེའི་གནས་ཚུལ་དངོས་སུ་བརྒྱུད་མྱོང་མཁན་ཨ་ཀྱཱ་རིན་པོ་ཆེ་མཆོག་གི་ཕྱག་དེབ་ནང་གསལ་པོ་འཁོད་ཡོད་ཅེས་དང་དེར་བརྟེན་རྒྱ་ནག་གཞུང་གིས་བསྐོ་བཞག་བྱས་པའི་པཎ་ཆེན་ལ་བོད་མི་དང་རྒྱལ་སྤྱིའི་ངོས་ལེན་ཐོབ་ཐབས་ཀྱི་འབད་བརྩོན་བྱེད་ཀྱི་ཡོད་ཅིང་དེ་ལྟར་བྱེད་དགོས་དོན་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཐད་བེད་སྤྱོད་ཡོང་ཐབས་ཆེད་དུ་ཡིན་པ་གསུངས་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་པཎ་ཆེན་སྐུ་འཕྲེང་བཅུ་པའི་ཡང་སྲིད་དུ་དགེ་འདུན་ཆོས་ཀྱི་ཉི་མ་མཆོག་ངོས་འཛིན་མཛད་ནས་ཉིན་ཤས་རྗེས་སུ་རྒྱ་ནག་གཞུང་གིས་ཆུང་སྲིད་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་ནང་མི་སྐུ་སྐོར་དང་བཅས་པ་བཙན་ཁྲིད་བྱས་པ་དང་དུས་མཚུངས་རྒྱ་ནག་གཞུང་གི་ངོས་ནས་རྒྱལ་མཚན་ནོར་བུ་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་བསྐོ་བཞག་བྱས་ནས་དེང་སྐབས་ཁོང་རྒྱ་ནག་དང་བོད་ཀྱི་ས་ཁུལ་ཁག་ཏུ་བཏང་ནས་ཆོས་ཕྱོགས་བྱེད་སྒོ་སོགས་སྤེལ་དུ་བཅུག་གི་ཡོད་པ་རེད་འདུག། ཡང་བལ་ཡུལ་ནང་རྒྱ་ནག་གི Byte Dance ཞེས་པའི་ཁེ་གཉེར་ལས་ཁང་དེར་དབང་བའི TikTok མཉེན་ཆས་དེ་བཀག་སྡོམ་བྱས་པར། མཉེན་ཆས་དེ་བེད་སྤྱོད་གཏོང་མཁན་བཅུ་ཕྲག་འགའ་ཤས་ཀྱིས་རྒྱལ་ས་ཀཱཐ་མན་ཌུའི་ནང་ངོ་རྒོལ་གྱི་ལས་འགུལ་སྤེལ་བ་དང། གཞན་ཁག་ཅིག་གིས་ཡུལ་དེའི་ཆེས་མཐོའི་ཁྲིམས་ཁང་ལ་ཞུ་གཏུག་གི་སྙན་ཞུ་ཕུལ་ཡོད་པ་རེད་འདུག་བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་གི་ངོས་ནས་གཞུང་ཕྱོགས་ནས TikTok མཉེན་ཆས་དེ་དམ་དྲག་བྱེད་དགོས་པའི་རྒྱུ་མཚན་ཡིག་ཐོག་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་ལྔ་ཚུན་གནང་དགོས་པའི་བཀའ་རྒྱ་བཏང་ཡོད་པ་རེད་འདུག་དྲ་རྒྱའི་བདེ་འཇགས་ཀྱི་གནད་དོན་ཐོག་མཁས་པ Rajiv Subba ཞུ་བ་ཞིག་གིས་བལ་ཡུལ་ནང་མཉེན་ཆས་དེ་བཀག་སྡོམ་བྱས་པ་དེས་སྤྱི་ཚོགས་དྲ་རྒྱའི་ཐོག་ནས་ལྟོ་གོས་འཚོལ་མཁན་དང་གསར་གཏོད་པ་དང། ཚོང་འགུགས་ཀྱི་ལས་དོན་གཉེར་མཁན་སོགས་པའི་མི་མང་པོ་ཞིག་ལ་གནོད་སྐྱོན་ཕོག་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག། བལ་ཡུལ་གྱི་དྲ་རྒྱའི་ཐོན་སྐྱེད་མཁོ་སྤྲོད་བྱེད་མཁན་གྱི་ཚོགས་པའི་ཚོགས་གཙོ་སུ་དྷིར་པཱ་ར་ཇུ་ལི་ཞུ་བས་བལ་ཡུལ་ནང TikTok མཉེན་ཆས་དེ་བེད་སྤྱོད་གཏོང་མཁན་མི་འབོར་ས་ཡ་གཉིས་དང་འབུམ་གཉིས་ཙམ་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་ཡང། བལ་ཡུལ་གྱི་གསར་འགྱུར་བརྒྱུད་ལམ་ཁག་གིས་ཡུལ་ནང་འདས་པའི་ལོ་ངོ་བཞིའི་ནང་དྲ་རྒྱའི་ཐོག་ནག་ཅན་གྱི་དོན་རྐྱེན་ཆིག་སྟོང་དྲུག་བརྒྱ་ལྷག་བྱུང་བའི་ཁོངས་ནས་ཕལ་ཆེ་བ། TikTok མཉེན་ཆས་དེ་དང་འབྲེལ་བ་ཡོད་པའི་སྐོར་གནས་ཚུལ་བཏོན་ཡོད་པ་རེད་འདུག་བལ་ཡུལ་གྱི་ཁྱིམ་མཚེས་རྒྱལ་ཁབ་རྒྱ་གར་གཙོས་པའི་འཛམ་གླིང་གི་རྒྱལ་ཁབ་ཁག་ཅིག་གིས TikTok མཉེན་ཆས་དེའི་སྦྱིན་བདག ByteDance ཞེས་པའི་ཁེ་གཉེར་ལས་ཁང་དེ་དང། རྒྱ་ནག་དམར་པོའི་གཞུང་དབར་འབྲེལ་ལམ་ཟབ་པོ་ཡོད་པའི་ཆ་ནས་གཞི་གྲངས་ཁག་རྒྱ་ནག་གཞུང་ལ་མཁོ་སྤྲོད་བྱས་པའི་ཉེན་ཁར་འཛེམས་ཟོན་གྱིས་མཉེན་ཆས་དེ་དམ་དྲག་བྱས་པའི་གནས་ཚུལ་བྱུང་ཡོད་པ་རེད། རྒྱ་ནག་གཞུང་གིས་རྒྱ་ནག་རྒྱལ་ཡོངས་སུ་ཟླ་བ་གཅིག་རིང་ལ་གཙོ་བོ་བརྙན་ཐུང་དང་ཐད་གཏོང་སོགས་ཀྱི་ཐོག་ལ་རྡུང་རྡེག་ཚ་ནན་གཏོང་རྒྱུ་ཡིན་ཟེར་ནས་དོན་ཚན་ཁག་བརྒྱད་བཏོན་ཡོད་པ་རེད་འདུག། དེ་ཡང་རྒྱ་ནག་གི་གསར་འགྱུར་ཐོག་ལ་གནས་ཚུལ་བཀོད་པར་གཞིགས་ན་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དྭངས་གཙང་གི་དྲ་རྒྱའི་ངན་ཤེད་གཏུམ་སྤྱོད་བཅོས་སྒྲིག་ཟེར་བའི་མིང་གི་ཐོག་ནས་དྲ་རྒྱའི་ཐོག་ལ་དམ་དྲག་བྱ་སྤྱོད་སྤེལ་རྒྱུ་ཐག་གཅོད་བྱས་ཟིན་པའི་སྐོར་བཀོད་ཡོད་ཅིང། དེ་ནི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བདུན་ནས་བཟུང་རྒྱ་ནག་རྒྱལ་ཡོངས་སུ་ཟླ་བ་གཅིག་རིང་ལ་ལག་བསྟར་བྱ་རྒྱུ་བཀོད་ཡོད་པ་རེད། ཟླ་བ་གཅིག་དེའི་རིང་ལ་དྲ་རྒྱའི་ཐོག་དམ་དྲག་བྱ་སྤྱོད་ལག་བསྟར་བྱ་རྒྱུའི་ནང་དོན་གཙོ་བོ་བརྙན་ཐུང་དང་ཐད་གཏོང་སོགས་ཀྱི་ཐོག་ལ་རྡུང་རྡེག་ཚ་ནན་གཏོང་རྒྱུ་ཡིན་ཟེར་ནས་དོན་ཚན་ཁག་བདུན་བཏོན་ཡོད་པ་ནི། དང་པོ། མི་གཞན་གྱི་འདྲ་པར་སོགས་དྲ་རྒྱའི་ཐོག་ལ་བཞག་པའམ་བཀྲམ་ནས་འཇིགས་སྐུལ་དང་དམའ་འབེབས་སོགས་བྱེད་པའི་བྱ་སྤྱོད་དང། གཉིས་པ་སྤྱི་ཚོགས་སུ་གླེང་སློང་མང་བའི་གནད་དོན་ལ་བརྟེན་ནས་ཆེད་དུ་དམའ་འབེབས་གཏོང་བའམ་ཡང་ན་དཀྲོག་གཏམ་བཟོས་ནས་ཚིག་མཚོན་འདེབས་པ་དང། གསུམ་པ། ལྷག་དོན་སྤྱི་ཚོགས་ཡོངས་ལ་མིང་ཆད་ངན་པ་བཟོ་བ་དང་ས་ཆ་ཕན་ཚུན་ཁ་གཏད་བཟོ་ཐབས་ཀྱི་ངན་སྐུལ་བྱེད་པ། བཞི་པ། PK དྲག་པོ་བརྒྱབ་པ་སོགས་མ་རབས་ཐ་ཤལ་གྱི་ཐད་གཏོང་བྱེད་པའི་སྤྱོད་པ་དང། ལྔ་པ། སྒྲིག་འཛུགས་ཡོད་པའི་ཐོག་ནས་མི་གཞན་ལ་མ་རུང་ཁོག་བཅངས་ཀྱིས་ཐེར་འདོན་བྱེད་པ། དྲུག་པ། དྲ་རྒྱར་མིང་ཆད་བཟོ་བ་དང་ཆེད་དུ་རྙོག་དྲ་བཟོ་བ། བདུན་པ། དྲ་རྒྱར་ཐལ་དྲགས་པའི་རྣམ་འགྱུར་སྟོན་རྒྱུའི་ངན་སྐུལ་བྱེད་པ་བཅས་ཀྱི་ཐོག་ལ་རྡུང་རྡེག་ཚ་ནན་གཏོང་རྒྱུ་བཤད་འདུག། དེའི་ཐད་ལ་བོད་དོན་ལས་འགུལ་ཁང་གི་དྲ་རྒྱའི་ཉམས་ཞིབ་པ་འགན་འཛིན་བློ་བཟང་སྲི་ཐར་རྒྱ་མཚོ་ལགས་ནས་རྒྱ་ནག་གཞུང་གིས་ནམ་རྒྱུན་སྤྱི་ཚོགས་དྲ་ལམ་གྱི་ཁོར་ཡུག་ལེགས་པོ་བཟོ་ཆེད་ཁ་གཡར་ནས་ཁྲིམས་སྒྲིག་འདྲ་མིན་བཟོ་བ་དང་ཁྲིམས་སྒྲིག་དེ་དག་བརྒྱུད་བོད་ནང་ལག་བསྟར་བྱེད་པའི་སྐབས་བོད་མི་ཚོའི་སྤྱི་ཚོགས་དྲ་ལམ་ཁག་ལ་དམ་དྲག་ཆེ་རུ་གཏོང་ཐབས་བྱེད་བཞིན་ཡོད་པ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། ཡང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ནས་ཚེས་བཅུ་བཞི་བར་ཉིན་གྲངས་བཞིའི་རིང་འབྲས་ལྗོངས་མངའ་ཁུལ་དུ་ཆིབས་བསྒྱུར་གནང་རྒྱུ་ཡིན་པའི་སྐོར། རྒྱ་གར་གྱི། Hindustan Times། ཞེས་པའི་གསར་ཤོག་གི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་ད་ཐེངས་ཀྱི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་མཛད་འཆར་དེར། ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་གཞུང་གིས་གསོལ་འདེབས་ཞུས་དོན་ལྟར་རྒྱལ་སྲས། ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་ཆེ་རྒྱུ་ཡིན་པ་རེད་འདུག་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་ནུབ་བྷེང་གྷལ་མངའ་སྡེའི་ས་ལུ་ཀ་ར་གྲོང་ཁྱེར་དུ་རྟེན་གཞི་བྱས་པའི། སྲད་རྒྱུད་དགོན་པས་གསོལ་འདེབས་ཞུས་དོན་ལྟར་སེམས་བསྐྱེད་ཀྱི་ཆོ་ག་འབོགས་ཆོག་མཛད་རྒྱུ་ཡིན་པ་རེད་འདུག་ད་ཐེངས་ཀྱི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་ཆིབས་བསྒྱུར་འདི། ལོ་ངོ་བཅུ་གསུམ་རྗེས་ཆགས་ཡོད་པའི་སྐོར་དང། ད་ལྟའི་ཆར་རྒྱ་དཀར་ནག་གཉིས་བར་ས་མཚམས་ཀྱི་དཀའ་རྙོག་ཡོད་པའི་ཆ་ནས་ཆིབས་བསྒྱུར་འདིའི་ཐོག་ཕྱོགས་གང་ས་ནས་དོ་སྣང་བྱེད་རྒྱུ་ཡིན་པའི་སྐོར་གནས་ཚུལ་ནང་བཀོད་འདུག།

རྒྱ་ནག་གི་སྨན་ཁང་ཁག་ནང་ཕྲུ་གུར་གློ་ཚད་དབུགས་ལམ་གྱི་ནད་ཚབས་ཆེ་ཕོག་པའི་ནད་པས་ཁེངས་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་བྱང་ཕྱོགས་ས་ཁུལ་རྒྱལ་ས་པེ་ཅིན་ལ་སོགས་པའི་སྨན་ཁང་ཁག་ནང་ཕྲུ་གུ་སྟོང་ཕྲག་མང་པོར་ནད་འབུ་ལས་བྱུང་བའི་དབུགས་ལམ་གྱི་འགོས་ནད་ཕོག་མཁན་གྱི་སྨན་བཅོས་དུ་ཡོང་མཁན་གྱིས་ཁེངས་ཡོད་ཅིང། དེ་ནི་རྒྱ་ནག་གཞུང་གིས་ལོ་ངོ་གསུམ་རིང་ཏོག་དབྱིབས་ནད་ཡམས་རྩ་མེད་བཟོ་བའི་དམ་དྲག་བྱས་པའི་རྗེས་ཀྱི་ནད་གཞི་ཚབས་ཆེན་པོ་དེ་ཁྱབ་གདལ་ཕྱིན་པ་ཞིག་ཡིན་ལུགས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཉིས་ཉིན་སྨན་པ་དང་འཕྲོད་བསྟེན་ཆེད་ལས་པས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་བྱས་འདུག་རྒྱ་ནག་རྒྱལ་ས་པེ་ཅིན་གྱི་ནད་རིགས་སྔོན་འགོག་དང་བཀག་སྡོམ་ལས་ཁང་གིས་ཕྱི་ཟླ་བཅུ་གཅིག་པའི་ཟླ་མགོ་ནས་གློ་ཚད་དབུགས་ལམ་གྱི་ནད་ཕོག་པའི་ཕྲུ་གུ་སུམ་སྟོང་ལྔ་བརྒྱ་ལྷག་པེ་ཅིན་གྱི་ཕྲུ་གུའི་སྨན་ཁང་དུ་ཉར་ཡོད་པའི་སྐོར་བཤད་ཡོད་ལ། དེ་དང་ཆབས་ཅིག་གསར་འགྱུར་བརྒྱུད་ལམ་ཁག་ཏུ་གློ་ཚད་དབུགས་ལམ་གྱི་འགོས་ནད་ཁྱབ་གདལ་འགྲོ་བའི་གནས་སྟངས་ལ་སྐྱོན་བརྗོད་ཀྱི་གནས་ཚུལ་སྤེལ་ཡོད་པ་དང། གློ་ཚད་དབུགས་ལམ་གྱི་ན་ཚ་དེའི་ནད་འབུ་དེ་ཡིས་གློ་བའི་ནང་གཉན་ཁ་བཟོ་བའི་རྐྱེན་བྱེད་ཀྱི་ཡོད་པ་རེད་འདུག་སྤྱི་ཚོགས་དྲ་ལམ་ཐོག་ལ་པར་དང་བརྙན་ཐུང་བཞག་པའི་ནང་པེ་ཅིན་དང་ཐེན་ཅིན་གྱི་སྨན་ཁང་ནང་གི་ནད་པ་སྒུག་ཡུལ་དུ་མི་ཚོགས་ཀྱིས་ཁེངས་ཏེ། དེའི་ནང་གི་མང་ཆེ་བ་ནི་ཕྲུ་གུ་མཉམ་དུ་འཁྲིད་པ་ཤ་སྟག་ཡིན་ཞིང། གློ་ཚད་དབུགས་ལམ་གྱི་ནད་ཕོག་མཁན་མང་ཆེ་བ་ཕྲུ་གུ་ཡིན་པར་བརྟེན། སེམས་ཁྲལ་ཅན་གྱི་ཕ་མ་ཚོས་སྨན་ཁང་གི་ཁ་པར་ཐོག་ལ་འབྲེལ་གཏུག་བྱེད་མཁན་གྱི་འཚང་ཁ་དང་སྨན་ཁང་གི་ནད་པ་སྒུག་སྡོད་ཁང་དུ་མི་ཚོགས་ཀྱིས་ཁེངས་ནས་ཡོད་པར་བརྟེན་ནས་ནད་གཞི་ཛ་དྲག་པོ་ཡོད་ན་ཡང་སྨན་པ་བསྟེན་གཏུག་བྱེད་པར་ཉུང་མཐའ་ཉིན་གཅིག་སྒུག་དགོས་ཀྱི་ཡོད་པ་རེད་འདུག་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་པེ་ཅིང་གི་མཛའ་གྲོགས་སྨན་ཁང་གི་ལས་མི་ཞིག་ལ་ཁ་པར་ཐོག་ནས་སྐད་ཆ་དྲིས་སྐབས། ཁོང་ལས་ཀ་བྱེད་ཡུལ་གྱི་སྨན་ཁང་དེའི་ཕྲུ་གུའི་ཚན་ཁག་ལ་ཛ་དྲག་གི་ཕྲུ་གུ་ན་ཚ་བསྟེན་གཏུག་བྱེད་མཁན་ཆུ་ཚོད་ཉི་ཤུ་རྩ་བཞི་སྒུག་དགོས་ཀྱི་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། རྒྱ་ནག་གི་ཆེད་ལས་སྨན་པས་གློ་ཚད་དབུགས་ལམ་གྱི་ནད་དེ་ནི་ནད་འབུ་ལས་བསླངས་བའི་འགོས་ནད་ཞིག་ཡིན་པ་དང། ནད་འབུ་དེ་གཙོ་བོ་དབུགས་ལམ་བརྒྱུད་དུ་འགོས་ཁྱབ་འགྲོ་བ་ཡིན་ཞིང། ནམ་དུས་སྟོན་ཁ་དང་དགུན་ཁའི་དུས་སུ་འབྱུང་བ་མང་བ་དང་དམིགས་བསལ་ཕྲུ་གུ་དང་ལོ་ཆུང་བར་ཕོག་སླ་བ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག། ཡང་བོད་ཀྱི་གསེར་རྟ་ཁེ་སྐོར་གྱི་ཨ་བོ་སྐྱིད་རི་སྒོ་གྲོང་གསེབ་ཀྱི་བོད་མི་བཞི་སྔ་ལོ་དབྱར་ཁའི་ནམ་དུས་དོ་དམ་འཛིན་བཟུང་གིས་མནར་གཅོད་བཏང་བ་ཁོང་རྣམས་ཟླ་ངོ་གཉིས་ཙམ་གོང་སླར་ཡང་འཛིན་བཟུང་དོ་དམ་བྱས་ཡོད་པའི་སྐོར། Tibet Watch ཞེས་པའི་བོད་གནས་ཉམས་ཞིབ་ཁང་གིས་ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་གནས་ཚུལ་བཏོན་པ་དེའི་ནང་བཀོད་ཡོད་པ་རེད་འདུག་སླར་ཡང་འཛིན་བཟུང་དོ་དམ་བྱས་པའི་བོད་མི་དེ་དག་ནི་སྦག་མོ་དང། དགེ་ལོ། ཁོ་རི་དང། ཚེ་རྡོ་ཡིན་པ་དང། གཞན་བོད་མི་ཕྱུག་དར་ཞུ་བ་ཞིག་ཀྱང་ཁོང་ཚོའི་མཉམ་འཛིན་བཟུང་དོ་དམ་བྱས་ཡོད་པ་རེད་འདུག་ཁོང་རྣམས་ཐོག་མར་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་བརྒྱད་པའི་ཚེས་ཉི་ཤུ་རྩ་བཞི་ཉིན་གསེར་རྟ་རྫོང་གི་དཔོན་རིགས་རྣམས་ཀྱིས་འཛིན་བཟུང་དོ་དམ་བྱས་ཡོད་པ་དང། སྐབས་དེར་ཁོང་ཚོར་ཆོས་ཕྱོགས་ཀྱི་ཁ་འདོན་བྱས་པ་དང་བསང་གསོལ་བཏང་བར་བསྙད་ཡོད་པ་རེད་འདུག་ཉིན་གཉིས་ཀྱི་རྗེས་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བརྒྱད་པའི་ཚེས་ཉི་ཤུ་རྩ་དྲུག་སྟེ་གོང་ཞུས་ཕྱུག་དར་ཞུ་བའི་བོད་མི་དེའི་ནང་མིར་ས་གནས་ཀྱི་སྐོར་སྲུང་བའི་ཁ་པར་སླེབས་ནས་ཕྱུག་དར་འདས་གྲོངས་གྱུར་བ་དང་ཁོང་གི་ཕུང་པོ་ལེན་པར་ཡོང་དགོས་པའི་སྐོར་བརྡ་ལན་བྱས་ཡོད་པ་རེད་འདུག་སྐོར་སྲུང་བས་ཕྱུག་དར་གྱི་ཕ་དང་སྤུན་མཆེད་ཚོར་ཁོང་གློ་བུར་དུ་འདས་གྲོངས་གྱུར་བ་ལས་ཁོང་ཚོར་ལན་པོ་མེད་པའི་སྐོར་ཡི་གེ་ཞིག་གི་སྟེང་ས་རྟགས་བཀོད་བཅུག་ཡོད་པ་རེད་འདུག། དེའི་བར་གོང་ཞུས་བོད་མི་གཞན་བཞི་པོ་དེ་དག་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བརྒྱད་པའི་ཚེས་སུམ་ཅུ་སོ་གཅིག་ཉིན་དཀར་མཛེས་རྫོང་དུ་དོ་དམ་འཛིན་བཟུང་བྱས་པ་དང། ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བདུན་པའི་ནང་གློད་གྲོལ་བཏང་ཡོད་པ་རེད་འདུག་དེ་རྗེས་ཟླ་ངོ་གཉིས་ཀྱི་རྗེས་ཁོང་རྣམས་ཡང་བསྐྱར་འཛིན་བཟུང་དོ་དམ་དང་གསང་བའི་ཐོག་ཁྲིམས་ཐག་བཅད་ནས་ལོ་ངོ་གཉིས་རིང་བཙོན་འཇུག་གི་ཉེས་ཆད་བཏང་ཡོད་པ་རེད་འདུག་ཁོང་རྣམས་ད་ལྟའི་ཆར

གཞུང་ཞབས་མི་སྣ་ཅིག་ཡིན་དུས་ཙམ་ལ་ད་ལས་ཀ་ག་རེ་ག་རེ་གནང་ཡོད་གནང་མྱོང་རེད་ངོ་སྤྲོད་མདོར་བསྡུས་ཤིག་བྱེད་རོགས་བྱེད་ཟེར་ཞུ་བ་ཡིན། ཨ་ནི། སྤྱིར་བཏང་འདི་རེད་ད་སྐུ་ངོ་བློ་བཟང་དར་རྒྱས་གྲོགས་པོ་ཞིག་ན་རྩ་བའི། ད་ཁོ་རང་ཆུང་དུས་དེ་བོད་ཀྱི་རྒྱལ་ས་ལྷ་ས་ལ་འདུག་སི་འཁྲུངས་བྱས་ཨ་ནི། མཐའ་མ་དེ་ལ་ད་བོད་ནང་ལོགས་ལ་རྒྱ་ནག་གི་བཙན་འཛུལ་བྱས་པས་ནི་བོད་ལ་དུས་འགྱུར་བྱུང་བའི་སྐབས་དེ་ལ་ཨ་ནི་དེ་སུ་བཙན་བྱོལ་ལ་ཡང་འདུག་སི། བོད་འཇུ་བྱུང་བ་ཅིག་ཆ་ད་ཤ། ད། རྒྱ་གར་ལ་འབྱོར་བྱས་ཨ་ནི་སྤྱི་ཡོངས་ཀྱི་དང་པོ་དེ་ཀ་སྦུག། བཀའ་བློན་སྦུག་དེ་ལ་ནི་བོད་གཞུང་གི་སློབ་གྲྭ་ནང་ལོགས་ལ་དབྱིན་ཇི་སྦྱང་ཡས་དང་དེའི་ཕྱིར་ལ་ཡང་གཅིག་བོད་ཀྱི་འཛིན་གྲྭ། བྱས་བྱས་དགེ་རྒན་གནང་ཡས་དང་དུ་ཞེས་བྱ། དེ་ནས་ཁོ་རང་གི་ལས་འགན་འགྲུབ་ཚེ་ད་ཁོ་རང་གི་མི་ཚེའི་ནང་ལོགས་ལ་ད་ཕྱག་ལས་འཛུགས་གལ་ཆེ་ཤོས་འགྲུབ་དེ་ག་རེ་ལབ་ན་ད་སྤྱི་འཐུས་སྐབས་ནི་བཞི་པ་དང་ལྔ་པ་དྲུག་པ་དུ་སི་དབུས་གཙང་གི་སྤྱི་འཐུས་ལ་འོས་འདེམས་བྱུང་བྱས་དུ་སི། ཕྱག་ལས་གནང་བ་དང་དམིགས་བསལ་གྱིས་སྤྱི་འཐུས་སྐབས་དྲུག་པ་སྐབས་དེ་ལ་ནི་ཁོང་ཁོ་རང་གིས་ནི་ཚོགས་གཙོ་གཞོན་པ་གི་ནི་དུས་སུ་ཐུགས་འགན་བཞེས་གནང་བ་ཅིག་ཏུ་ཆགས་ཤག་ནི་ད་ག་ནང་བཞིན་གྱི་ད་ལས་ཀ་ནང་ལོགས་ལ་གཙོ་བོ་ཅིག་ག་རེ་ལབ་ན། ཆིག་སྟོང་དགུ་བརྒྱ་ཨ་བདུན་ཅུ་དོན་དགུ་ལོ་ལ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནི་བོད་ནང་ལོགས་ལ་གཟིགས་སྐོར་སྐུ་ཚབ་ཚོགས་མི་ཐེངས་དང་པོ་གཏོང་བའི་སྐབས་དེ་ལ་ནི་སྐུ་ངོ་ཡང་དེའི་ནང་གི་ཚོགས་མི་གཅིག་བྱས་བྱས་ནས། བོད་ཀྱི་ས་ཁུལ་ཁག་ལ་ནི་དུས་སུ་བོད་ནང་གི་ད་གནས་སྟངས་དེ་རྒྱུས་ལོན་བྱེད་པའི་དུས་སུ་སྐུ་ཚབ་ཚོགས་པ་གི་ཚོགས་མི་གཅིག་ནི་དུས་སུ་བོད་ནང་ལ་ཕེབས་ཡག་བྱས། ད་ག་ནང་བཞིན་གྱི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པ་ལོ་ལ་སྐུ་ངོ་ཁོ་རང་དེ་དཔལ་འབྱོར་ལས་ཁུངས་ཀྱི་དྲུང་ཆེ་ལ་བསྐོ་བཞག་བྱས་པ་དང་ནི་བརྒྱད་ཅུ་གྱ་གསུམ་པ་དང་ཏི་ཅི་ལ་ནི་དཔལ་འབྱོར་བཀའ་བློན་གྱི་དུ་ས་དོན་གཉེར་བྱས་པ་དུ་སེར་ཅང་ཞང། དེས་མ་ཟད་ཀྱི་ད་སྐུ་ངོ་ཁོ་རང་ནང་ནམ་རྒྱུན་ཅིག། ཡང་གཞུང་གི་ཅིག་འཆར་འགོད་ལྷན་ཚོགས་ཀྱི་ནང་ལོགས་ལ་ཡང་ཅིག་འཆར་འགོད་ཀྱི་འགན་བཞེས་པ་དེ་འདྲ་གནང་ཤག་ད་ག་ནང་བཞིན་གྱི་ད་འོས་བསྡུ་ལས་ཁུངས་ཀྱི་སྤྱི་ཁྱབ་འགན་འཛིན་གྱི་ལས་ཚབ་བསྐོ་བཞག་བྱས་བྱས་དུ་སེར་ཕྱག་ལས་གནང་ད་ལྟ་གཙོ་ཆེ་ཤོས་ཤིག་ཡིན། ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གཉིས་ལོ་ལ་ང་རང་ཚོའི་ཨ་ནི་ཆེས་མཐོའི་ཆེས་མཐོའི་ཁྲིམས་ཞིབ་ཁང་དེ་གསར་འཛུགས་གནང་བའི་སྐབས་དེ་ལ་ནི་སྐུ་ངོ་ཁོ་རང་ནི། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ། ད་ང་རང་ཚོའི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ནང་ལོགས་ལ་ནི་ཐེངས་དང་པོ་དེ་ཁྲིམས་ཞིབ་པ་ཆེ་བ་དེ་ནི་སྐུ་ངོ་ཁོ་རང་དུ་ཟེར། ངོས་འཛིན་བྱེད་ཆོག་ཆོག་རེད་ཤག་ནི་ཉིས་སྟོང་གཉིས་ཀྱི་སྤྱི་ཟླ་དགུ་བ་བར་ད་ནི་ད།

ད་སྐུ་ངོ་གི་ཐུགས་གཤིས་དེ་དཔེ་ཧང་སང་ཡག་གི་འཇམ་པོ་བྱས། མི་ལ་ག་དུས་ནས་ཅིག། བསྟུན་མཁས་པ་བྱས་ནས་ལས་དོན་རང་གི་སྒང་ལ་གལ་ཆེན་པོ་བརྩི་ཡག་མ་གཞི་ཡང་ཅིག་སོ་སོ་སྒེར་གྱི་ཁེ་ཕན་དང་དེ་ཚོའི་སྒང་ལ་ཅིག། གལ་ཆེ་ཡག་བྱས་ནས་ནི་མི་ལ་ཅིག་མ་དགའ་བ་འདྲ་བཟོ་ཡག་དེ་འདྲ་རྩ་བ་ཉིད་ནས་ཡོད་མ་རེད་ད་གོང་འོག་གི་ཐུགས་གཤིས་དེ། ད་དངོས་དངོས་གནས་དྲང་གནས་ང་རང་ཚོ། རྡ་རམ་ས་ལ་གི་དཀྱིལ་འཁོར་དེའི་ནང་ལོགས་ལ་ག་དུས་ནས་མི་ཚང་མས་མིག་དཔེ་བལྟ་དགོས་ས་ཞིག་སྐུ་ངོ་ཁོ་རང་ཆགས་བསྡད་པ་རེད། དེས་མ་ཚད་ཀྱི་ད་རྣམ་པ་ཚོས་ཕལ་ཆེར་མཁྱེན་ཡོང་གྱི་རེད་ད་ལྟ། ད་ལྟ་གོང་ས་མཆོག་གི་སྐུ་ཚབ་ཟུར་པ། ད་ལྟ་རྒྱ་རི་རིན་པོ་ཆེ་དམ་པ་དེ་གི་དེབ་ནང་ལ་ཡང། ད་ལྟ་སྐུ་ངོ་བློ་བཟང་དར་རྒྱས་ལགས་ཁོ་རང་སྐོར་ཡང་སེ་ཡང་སེ་བཀོད། སྐུ་ངོ་གི་ད་ལྟ་ཐུགས་གཤིས་དེ་ཚོ་ག་འདྲ་ཡག་པོ་ཡོད་མེད་དང་ནི་དེ་ནང་ལ་ཡང་སེ་ཡང་སེ་འདི་དེ my good friend ལབ་ནས་ཡོད་དེ་ཞུ་ཅིག་ནང་ལ། ངའི་གི་གྲོགས་པོ། ངའི་གྲོགས་པོ་གསུང་དགོས་ལ། གྲོགས་པོ་ཡག་ཤོས་དེ་ཡིན་ལབ་ནས་ཁོ་རང་གྲོགས་པོ་ཡག་ཤོས་ལ་ནི་ཨ་ནི། རྩ་བའི་གི་ད་ངས་དང་གི་ཤོད་ན་ཅི། ཅིག་ཡོངས་གྲགས་གི་དེ་ནང་ལོགས་ལ་ཅིག་རྡ་རམ་ས་ལ་ཅིག་འགོད་ནང་ལོགས་ལ་སྐུ་ངོ་ལ་ན་དཔེ་ད་མི། གཤིས་ཀ་ཡག་པོ་ཞེ་པོ་ཅིག་ཡིན་པ་ཅིག་དེ་མང་པོ་ཞིག་གོ་བ་ཨ་ནི། ང་འདྲ་ཅིག་ན་ཅིག་ད་ལྟ་ང་གཉིས་གྲོང་པ་འདྲ་ཅིག་སྐུ་ངོ་ཁོ་རང་རྒན་པ་རེད་ང་ཅིག་དྲང་པོ་ཞུ་བ་ཡོད་ནི་སྐུ་ངོ་ཁོ་རང་ལ་ག་དུས་ན་ཅིག་ད། སྤྱི་འཐུས་འདྲ་ཅིག་ན་ང་རང་གསར་པ་འདྲ་ཅིག་ཆགས་བསྡད་པ་དེ་བསམ་པ་ལ་ཅིག་ད་ལས་དོན་ཤེས་ཤོག་ག་རེད་གང་སྐུ་ངོ་ལ་ཡར་ཅིག་ལམ་སྟོན་འདྲ་ཅིག་ཞུ་དུས་བསམ་པ་ལ་ད་སྐུ་ངོ་ག་དུས་ན་དེ་རེད་ད། རྩ་བའི་མི་རེ་རེ་ལ་བསམ་ཚུལ་ད་དེ་ཡོད་པ་རེད་ཡིན་པས་ན་ད་ང་རང་ཚོ་ཅིག་སྤྱི་འཐུས་ཡིན་པ་སོང་ཙང་གལ་ཆེ་ཤོས་དེ་ཨ་ནི་ཁྲིམས་དང་སྒྲིག་གཞི་དེ་གལ་ཆེན་པོ་བརྩི་དགོས་པ་དང་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི། གཙོ་བོ་ཞིག་བྱས་ནས་ད་མི་རྒན་པ་ཚོས་དཀའ་ལས་བརྒྱབ་བྱས་གཞུང་བོད་མིའི་སྒྲིག་འཛུགས་ལབ་ན་ད་བོད་གཞུང་ལབ་ན་གཞུང་བཙུགས་བྱ་རྒྱུ་དེ་རྩ་ཆེན་པོ་དེ་ནི་ད་ང་རང་ཚོ་ག་ཚོད་ག་ཙམ་གྱི་རྩ་ཆེན་པོ་ཡིན་པ་དང་དཀའ་ལས་ག་ཙམ་སྐྱོན་མེད་དེ་ང་རང་ཚོ་ད་ཚིག་ག་ལོག་པ་ཚོས་མུ་མཐུད་ནས་འཛིན་སྐྱོང་བྱེད་དགོས་པ་ལ་ཨ་ནི་ཁྲིམས་དང་སྒྲིག་གཞི་གང་ནས་ཅིག་ལས་དོན་གང་ལ་ཨ་ནི་ཤུགས་སྣོན་རྒྱག་པ་དེ་ད་སྐུ་ངོ་ཁོ་རང་གི་དུས་རྒྱུན་དུ་ག་རེ་ཞུ་བ་ཡ་ཅིག་བསླབ་བྱ་འདྲ་བོ་ཟེར་ན་གཙོ་བོ་དེ་ཆགས་བསྡད་ཡོད་དོ། ད་དེ་ཙམ་ཞུས་ནས་ངས་དེ་ཞུས་ན་བསམ་སོང།

དམངས་གཙོ་ཀ་བ་གསུམ་ཆ་ནང་ལོགས་ལ་ཡང་གཅིག། མཛད་གཙོ་གི་ཐུགས་འགན་བཞེས་མྱོང་མཁན་དེ་ཕལ་ཆེར་སྐུ་ངོ་མ་གཏོགས་ཕལ་ཆེར་ངས་ད་ང་རང་གིས་ནོར་མེད་པ་ན་ཕལ་ཆེར་མེད་པ་འདྲ་བོ་ཞིག་འདུག་ག་རེ་ཟེར་ན་ཁྲིམས་ཞིབ་པ་ཆེ་བ་གི་ཐུགས་འགན་བཞེས་པ་རེད་དེ་ཁྲིམས་ཞིབ་ཁང་ནང་ལ་བཞེས་རེད་དེ་ག་ནང་བཞིན་འཛིན་སྐྱོང་ནང་ལོགས་ལ་ཨ་ནི་དཔལ་འབྱོར་བཀའ་བློན་དེ་ཚོ་གནང་བ་རེད་དེ་ག་ནང་བཞིན་ད།

སྐུ་ངོ་ཁོ་རང་ལ་ཨ་ནི། བུ་མོ་ཞིག་དང་བུ་ཞིག་ཡོད་རེད་ཁོ་གཉིས་ནམ་རྒྱུན་ཨ་རི་ལ་བཞུགས་ཡོད་རེད། ད་འདིའི་ཆ་ལ་ནི་སྐུ་ངོ་ཁོ་རང་གི་བུ་མོ་དེ་རྡ་རམ་ས་ལར་ཕེབས་བསྡད་ཡོད་ནི། རྩ་བའི་སྐུ་ངོ་ད་དགུང་ལོ་དེ་ཆེན་པོ་རེད་ད་ལོ་གྱ་གྱ་དྲུག་ཕེབས་བསྡད་ཡོད་རེད་ནི། ད་ལོ་རྒན་པ་སོང་ཙང་ད་བཞུགས་བཞུགས་གཟུགས་པོ་ཐང་པོ་བཞུགས་དེ་འདྲ་ད་ཡོད་མ་རེད་རྩ་བའི་ནམ་རྒྱུན་སྐུ་ངོ་ཁོ་རང་ལ་ཅིག་ག་ལ་ཅིག་མེ་ཏོག་དེ་ཚོ་གཙང་མ་བཟོ་ཡ་དང་ཨ་ནི་ཞལ་འདོན་སྐྱོན་ཡ་དང་དཔེ་ཆ་དེ་ཚོ་གཟིགས་ཡ་དང།

གྲོང་པ་འདྲ་བོ་གཅིག་ཚན་པ་ལ་ནི་གཅིག་གང་ཤེས་པ་དེ་ང་རང་གི་ནི་མདོར་བསྡུས་ལྟ་བུའི་ཐོག་ཞུས་ཡིན་ལགས། ལ་སོ་ལ་སོ་བཀའ་དྲིན་ཆེ་ཁོང་གི་ཤུལ་ལུས་ནང་མི་དེ་བཞིན་ཁྱེད་རང་ཡང་ཁོང་གི་གྲོང་པ་བྱས་ད་གྲོགས་པོ་ཡིན་པའི་གི་དེ་འདྲ་གི་ནི་དང་གི་ཆ་ནས་ཨ་ནི་སྙིང་ཐག་པ་ནས་ཐུགས་གསོ་གི་ཨ་ནི་སྨོན་ལམ་ཞུ་གི་ཡོད་བཀའ་དྲིན་ཆེ་དེ་རིང་བཅར་འདྲི་གི་ལེ་ཚན་དེ་ནང་ཕེབས་ཡ་ལ། ལ་སོ་ཐུགས་རྗེ་གནང་ཐུགས་རྗེ་གནང།

ཡང་ཁོང་གིས་གངས་ལྗོངས་ཆོས་ལྡན་གླིང་གི་གཟའ་མཇུག་སློབ་གྲྭའི་ནང་ལོ་མང་རིང་དགེ་རྒན་གནང་ཡོད་པ་མ་ཟད་ཁོང་གིས་དྲ་ཐོག་བརྒྱུད་ནས་བོད་གངས་ཅན་སྔོན་གླེང་ཞེས་པ་བོད་ཡིག་གི་སྐད་ཡིག་སློབ་ཁྲིད་གནང་གི་ཡོད་པས་ཁོང་རང་ཉིད་ཀྱི་ཉམས་མྱོང་དང་བསླབ་ཁྲིད་གནང་སྟངས་སོགས་ཀྱི་ཐད་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་གསར་འགོད་པ་བསྟན་འཛིན་དཔའ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས། རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས། ཅེས་དང་གིས་གསུངས་པ་ལྟར་ཁྱེད་ཀྱིས་ཤེས་བྱ་གཞན་ལ་སྤེལ་བ་ནི་འཆི་མེད་འཚོ་བའི་བྱེད་ཐབས་ཤིག་ཡིན་ཞེས་གསུངས་བ་ལྟར་ཨ་ནི་དེ་རིང་དེ་ཡ་རྒན་བསྟན་འཛིན་ཆོས་འཛོམས་ལགས་ཡང་རང་ཉིད་ཀྱི་ཤེས་བྱ་ཡོན་ཏན་དེ་བོད་ཕྲུག་གི་སློབ་ཕྲུག་ཚོ་ལ་ཡ་ཨ་ནི་དངོས་སུ་དང་ད་ག་ནང་བཞིན་གྱི་དྲ་ཐོག་གཉིས་ཀར་གྱི་བརྒྱུད་ནས་བློ་གཅིག་སེམས་གཅིག་གིས་ནི་བོད་ཡིག་སྐད་ཡིག་སློབ་ཁྲིད་བྱེད་བཞིན་ཡོད་པ་རེད། ཐོག་མར་དེ་ལ་རྒན་ལགས་ལ་བཀྲ་ཤིས་བདེ་ལེགས་ཞུ་ཡོད་དང། རྒན་ལགས་རང་ཉིད་སྐོར་ལ་ངོ་སྤྲོད་ཐུང་ཐུང་ཞིག་གནང་རོགས། བཀྲ་ཤིས་བདེ་ལེགས་ངའི་མིང་ལ་བསྟན་འཛིན་ཆོས་འཛོམས་ཡིན། ད་ང་རང་སྐྱེས་ས་དང་འཚར་ལོངས་བྱེད་ས་དེ་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གཞིས་ཆགས་ཡིན་ལགས། ཨ་ནི་དེ་ནས་བུད་མེད་འདི་ཚོ་གང་འོག་ནས་འཛིན་གྲྭ་བཅུ་གཉིས་བར་དུ་ཡང་བྱིན་རླབས་བསླབ་གྲྭ་ལ་སློབ་སྦྱོང་བྱས་པ་ཡིན། དེ་ནས་གོང་ས་མཆོག་དང་སོ་སོའི་ཕ་མའི་བཀའ་དྲིན་ལ་བརྟེན་ནས་ཕྱི་རྒྱལ།

བྱུང་པའི་སྐབས་སུ་ཡང། མཐོ་སློབ་ལ་ད་ང་རང་བོད་པ་ང་རང་གཅིག་པོ་རེད། ད་ནི། ཕྱི་རྒྱལ་ཁབ་ད་མི་མང་པོ་ཡོད་དུས་ཨ་ཁྱེད་རང་ག་པ་ནས་ཡིན་པས་ཁྱེད་རང་ག་པ་ནས་ཡིན་པས་དྲི་བ་མང་པོ་བཏང་གི་རེད་བ། ཨ་ང་རང་བོད་ནས་ཡིན་ལབ་དུས་སྐབས་སུ། ངའི་རོགས་པ་མང་པོ་ཅིག་བོད་ལབ་ན་ཡང་མ་ཤེས་པ་པོ་བྱུང་སོང་རེད་བ། ཨ་འདི་ལ་ཡང་འགྲེལ་བཤད་རྒྱབ་དུས་སུ། སོ་སོས་ཀྱི་མི་རིགས་ལ་ཚོར་བ་ཤུགས་ཆེན་པོ་ཞིག་ནི། སྔོན་མ་ཆུང་ཆུང་སྐབས་སུ་ཡོད་རེད་དེ། དེ་ལས་ལྷག་ཅིག་ནི་དེ་སོ་སོའི་ད་མཐོ་སློབ་ལ་སོ་སོ་བོད་པ་བོད་པ་གཅིག་པ་ཡིན་གཅིག་པོ་ཡིན་དུས་འོ་ད་ངས་བོད་སྐད་ཡིན་ན་རེད་ནི་སོ་སོ་གི་རིག་གཞུང་ཡིན་ན་རེད་དེ་གང་ལ་ང་རང་ཚོ་གི་གཅེས་འཛིན་མ་བྱས་པ་ཡིན་ན་སུས་བྱེད་ཀྱི་རེད་ལབ་སྟེ་དྲི་བ་དེ་སོ་སོ་ལ་དྲི་བ་དཔེ་ཤུགས་ཆེན་པོ་ཅིག་སླེབས་སོང་རེད་བ། འདིའི་སྐབས་སུ་ད་ངས་ད་འཇར་མ་ནི་ལ་སློབ་སྦྱོང་བྱེད་དུས་སྐབས་སུ་ཅིག་སོ་སོས་བོད་སྐད་ཅིག་རྒྱབ་ཡག་གི་འདོད་པ་ཡོད་དུས་རྒྱབ་ས་མེད་པ་དང་དེ་འདྲའི་དཀའ་ངལ་བྱུང་མྱོང་ཡོད་ར། རྒན་ལགས་ཀྱིས་འདི་གོང་ལ་གཟའ་མཇུག་སློབ་གྲྭའི་ད་ལྟ་ཁྲིད་ནས་ལོ་དྲུག་ལྷག་ཕྱིན་སོང་ཟེར་གཟའ་མཇུག་སློབ་གྲྭ་གི་ཡང་སློབ་ཕྲུག་འདི་ཚོ་གི་ལོ་ན་དེ་ག་ཚོད་བར་ལ་སློབ་ཕྲུག་ལ་ཡང་སློབ་ཁྲིད་གནང་གི་ཡོད་ན། འོ་ལགས། ད་ང་རང་སློབ་ཁྲིད་བྱེད་པའི་སྐབས་སུ་དང་པོ་ད་ངས་འཛིན་གྲྭ་གསུམ་པ་ནས་འགོ་བཙུགས་པ་རེད། འཛིན་གྲྭ་གསུམ་པ་ནང་ལ་ཕལ་ཆེར་ད་ངས་ནོར་མེད་ན་ལོ་དགུ་དགུ་ཡན་འདྲ་པོ་ཅིག་ཆགས་ཀྱི་འདུག་ལོ་དགུ་དང་ལོ་བཅུ་གསུམ་དེ་འདྲའི་སྐྱེས་མ་ཆགས་ཀྱི་འདུག་ད་ད་ལྟའི་ཆ་ལ་ང་འཛིན་གྲྭ་བཞི་པ་ལ་སློབ་ཁྲིད་བྱེད་ཀྱི་ཡོད། ཨ་ནི་འཛིན་གྲྭ་བཞི་པའི་ནང་ལ་ལོ་བཅུ་བཅུ་ཡན་འདྲ་ད་བཅུ་ཆུང་ཤོས་འདྲ་པོ་ཅིག་རེད། ཨ་ནི་བཅུ་ནས་ཨ་ནི་བཅུ་བདུན་བཅུ་དྲུག་བཅུ་བདུན་བར་དུ་ཡོད་རེད་ཞུ་ཡི་ཡོད།

འཛིན་གྲྭ་བཞི་པ་ལ་ཡོང་གི་ཡོད་རེད་བ། ཁོ་ནི་སློབ་ཚན་ཕྲུ་གུ་ཚང་མ་གི་གནས་ཚད་འདྲ་པོ་འདྲ་པོ་བྱས་ནས་ཡོང་གི་ཡོད་རེད་ལགས། ཨ་ནི་ཁོ་ལོ་ཚད་དེ་ལོགས་ཀ་རེད་མ་གཏོགས་ཁོ་གནས་ཚད་དེ་ཁོ་གཅིག་པ་ཡོང་གི་ཡོད་རེད་ཞུ་ཡི། ད་གཟའ་མཇུག་སློབ་གྲྭ་ལ་ཡིན་ན། ད་ངས་ད་ལྟ་སྒེར་གྱི་བོད་གངས་ཅན་སློབ་གླིང་གི་ད་འཛིན་གྲྭ་ནང་ལ་ཡིན་ན་ངས་ཀྱི་འཛིན་གྲྭ་ཁོ་རང་ཚོ་འཛིན་གྲྭ་ལ་མ་ཕེབས་གོང་ལ་ངས་ཁོ་རང་ཚོ་ལ

དེ་འདྲ་རེད་འདུག་ཕྲུ་གུ་ཚོ་ལ་བོད་ཡིག་སློབ་ཁྲིད་བྱེད་པའི་སྐབས་སུ་ར། དེ་རྩེད་མོ་ངང་ནས་སློབ་ཁྲིད་བྱེད་པ་ཡིན་ན་ཕྲུ་གུ་གི་སྤྲོ་སྣང་དོ་སྣང་དེ་ད་ལོགས་ཀ་ཆགས་འདུག་ད་དེང་དུས་ཀྱི་འགྲོ་སྟངས་ཤིག་སོང་ཙང་སློབ་ཁྲིད་བྱེད་ཧ་ལས་པ་གལ་ཆེན་པོ། ང་ཚོའི་བོད་ཡིག་གི་བརྡ་སྤྲོད་དེ་ཚོ་ད་ངས་སྔོན་མ་དང་པོ་སྔོན་ལ་ངེད་ཀྱི་ལྟ་ཚུལ་བལྟས་པ་ཡིན།

སློབ་ཁྲིད་བྱེད་པའི་སྐབས་སུ་ཁོ་བརྡ་སྤྲོད་བོད་ཡིག་བརྡ་སྤྲོད་ཅིག་ཁ་ཐོག་གཅིག་པོ་བསླབས་པ་ཡིན་ན་ཁོ་ཕྲུ་གུ་ལ་ཅིག་སྤྲོ་སྣང་དང་དོ་སྣང་དེ་ཨེ་ཅིག་དཀའ་ལས་ཁག་པོ་ཡོང་གི་ཡོད་བ་འདྲ་བོ་དང་གླིང་རྒྱལ་ལ་ཞེས་བཞག་ན་ཁོ་ལས་སླ་བོ་ཆགས་འགྲོ་གི་ཡོད་བ་འདི་ཉམས་མྱོང་ཆེན་པོ་བྱུང་ཅེས་ཞུ། ལགས་འོང་རེད་ལགས་སྤྱིར་བཏང་གི་ད་ལྟ་བོད་པའི་བུ་སློབ་ཕྲུག་མང་ཆེ་ཕྱི་རྒྱལ་ནང་ཡོད་དུས་ཕྱི་རྒྱལ་གྱི་ཁོར་ཡུག་གི་འཚར་ལོངས་ཀྱི་བྱེད་སྟངས་དང་དེ་ནང་བཞིན་སྐད་ཡིག་མང་ཆེ་བ་ས་གནས་རང་གི་སྐད་ཡིག་ལ་གོམས་བསྡད་ཡོད་དུས།

ད། གངས་ཅན་ཆོས་ལྡན་གླིང་ལ་འཛུལ་བའི་སྐབས་སུ་ད་ལྟ་ད་ལྟ་ལོ་དྲུག་དང་ཕྱེད་ཀ་གི་རྗེས་ལ་བལྟས་པ་ཡིན་ན་ཁོ་འགྱུར་བ་ཧ་ལས་པ་ཤུགས་ཆེན་པོ་ཐེབས་ཡོད་རེད། ཨ་ནི། ང་ཚོའི་བསླབ་གྲྭ་གི་རྒན་ལགས་རྣམ་པ་ཚོ་རེད་ཨ་ནི། ཕྱག་ལས་གནང་མཁན་ཆ་ཚང་གིས་སྐུ་ལས་བསྐྱོན་པའི་ཨ་ནི་དེ་མཉམ་དུ་ཨ་ནི་ཕ་མ་ལྷན་རྒྱས་ཚོས་ཀྱི་རྒྱབ་སྐྱོར་བཀའ་དྲིན་ལ་བ་ང་ཚོའི་བསླབ་གྲྭ་གཅིག་པོ་གཅིག་གིས་ཕྲུ་གུ་ལ་བཟོ་ལྟ་བཟོ་ཐུབ་ཀྱི་མི་འདུག་ཕྲུ་གུ་ལ་བསླབ་པའི་སྐབས་སུ་ཡོད་ཅིག་ད་བརྡ་སྤྲོད་བསླབ་པ་ཡིན་ན་རེད་ང་ཚོས་ཀྱི་སྐད་ཡིག་རིག་གནས་ག་རེ་བསླབ་པ་ཡིན་ན་ཅིག་ང་ཚོས་ཀྱི་བདུན་ཕྲག་རེ་རེ་ལ་ནང་སྦྱོང་བཏང་གི་ཡོད་རེད་ནང་སྦྱོང་གི་བྱས་དང་མ་བྱས་ལ་འདི་ཁོ་ཕ་མ་ལ་རག་ལས་འདུག་ཕ་མས་ཀྱིས་རྒྱབ་སྐྱོར་གནང་པ་ཡིན་ན་ཁོ་ཕྲུ་གུ་གི་དུས་ཐོག་ལ་ནང་སྦྱོང་བྱས་བྱས་ཨ་ནི་ཁོ་བདུན་ཕྲག་རེ་རེ་འཁྱེར་ཡོང་པ་ཡིན་ན་ཨ་ཁོ་ཕྲུ་གུ་རང་བཞིན་གྱིས་མགོ་ཚོད་ཡས་རེད་ད་ང་ཚོ་བདུན་ཕྲག་རེ་རེ་ལ་ཁོ་སློབ་ཚན་ལོགས་ཀ་ལོགས་ཀ་བསླབ་ཀྱི་ཡོད་དུས་སློབ་ཚན་སྔོན་མ་གི་སློབ་ཚན་དེ་ཕྲུ་གུ་གིས་ཡག་པོ་མགོ་ཚོད་པ་ཡིན་ན་ཁོ་སློབ་ཚན་གསར་པ་བསླབ་དུས་ཁོ་རང་བཞིན་གྱིས་གཅིག་རྗེས་ལ་གཅིག་མཐུད་དེ་ཡོད། ཨ་ཁོ་སློབ་ཚན་གཉིས་བ་དེ་ཁོ་རང་བཞིན་གྱིས་དཔེ་ཡག་པོ་མགོ་ཚོད་ཡོད་རེད་ག་རེ་ཟེར་ན་ཁོ་སློབ་ཚན་དང་པོ་དེ་ཁོ་ཡི་ཡག་པོ་སྐྱབས་སྦྱོང་བྱེད་ཡོད་རེད་ཨ་ནང་ལ་ནང་སྦྱོང་དེ་ཚོ་དུས་ཐོག་ལ་གནང་ཡོད་རེད་དེ་ཨ་ནི་སྤུ་གུ་ལ་ཡ་ཁྱད་པར་ཤུགས་ཆེན་པོ་ཞིག་འགྲོ་གི་འདུག་བ། ཕ་མ་ཚོས་ཀྱི་རྒྱབ་སྐྱོར་དཔེ་མི་སྲིད་གནང་གི་འདུག་ཅེས་ཞུ་ཡིན། དེའི་གོང་ལ་རྒན་ལགས་ཀྱིས་གསུངས་ན་སུ་སྤྱིར་བཏང་གི་སློབ་ཕྲུག་ཚོ་དང་ཁ་ཤས་ཨ་ནི་སློབ་ཚན་སློབ་ཁྲིད་དེ་བུའི་དེ་དཔེ།

དེ་འདྲའི་སློབ་ཕྲུག་ཁ་ཤས་ཀྱིས་ཁོ་རང་ཚོ་གིས་ཨོ། ང་རང་བོད་ཡིག་སྦྱང་འདོད་ཡོད་ཟེར་ནས་ཡོང་པ་ཡིན་གསུང་མཁན་ཁ་ཤས་ཤིག་འདུག་བ། ལགས་ལགས་འོང་ལགས། དེ་ཡིས་ཧ་ལས་པ་གི་ཨ་ནི། བོད་པ་ཅིག་ཡིན་པའི་ཆ་ནས་དཔེ་དགའ་བོ་བྱུང། ཨ་ནི་ད་ལྟ་ང་རང་སྒེར་གྱི་བོད་གངས་ཅན་སློབ་གླིང་ནང་ལ་རྒན་པ་ཚོ་ཁོ་རང་ཚོ་རང་ངོས་ནས་ཕེབས་ཀྱི་འདུག་ཟེར་བཞིན་ཞུས། ད་ལྟ་ངས་རྒན་པ་དེ་ཚོའི་ནང་ལ་ལོ་ལོ་ན་ཉི་ཤུ་ཡན་འདྲ་བོ་རེད།

བོད་གངས་ཅན་སློབ་གླིང་དེ་ནང་ལ་ད་དྲ་ཐོག་བརྒྱུད་ནས་ངས་དེ་འདྲ་འཁྲིད་ཀྱི་ཡོད་དུས་ཁོ Toronto གཅིག་པུ་བོད་ཕྲུག་ཆེད་དུ་མ་རེད། འདི་ང་ཚོ་ས་ཕྱོགས་ག་བ་ནས་ཡིན་ན་འགྲིག་གི་ཡོད་རེད་ད་ལྟའི་ཆ་ལ་ང་རང Toronto དང་ཨ་རི་ནས་སློབ་ཕྲུག་མང་པོ་ཡོད་རེད་ཨ་རི་ནས་ཕལ་ཆེར་སློབ་ཕྲུག་བཅོ་ལྔ་ཟིན་ཡོད། ཨ་ནི་དེ་ནས Montreal ནས་ཡོད་རེད།

རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་གཡུ་སྒྲོན་གཉིས་ཡིན། འཛམ་གླིང་ནང་གི་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཤེས་པའི་ལེ་ཚན་དེའི་ནང་དབྱིན་ཇིའི་བུད་མེད་རྩོམ་པ་པོ་ལྕམ། Jane Austen། མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ལ་ཕྱོགས་བསྒྲིགས་ཞུས་པ་ཞིག་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་སྙན་སྒྲོན་གནང་གི་རེད། Jane Austen ནི་དབྱིན་ཇིའི་རྩོམ་སྒྲུང་ནང་མི་དམངས་དཀྱུས་མ་རྣམས་ཀྱི་ནམ་ཀུན་གྱི་མི་ཚེ་སྐྱེལ་ཕྱོགས་ཐོག་དེང་རབས་ཀྱི་རྣམ་པ་གསལ་སྟོན་གནང་མཁན་དང་པོ་དེ་ཡིན་པ་རེད། ཁོང་གི་སྐུ་ཚེའི་ནང་རྩོམ་སྒྲུང་དེབ་གྲངས་བཞི་བྲིས་གནང་ཡོད་པ་དེ་དག་ནི་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་གཅིག་ལོར Sense and Sensibility ཞེས་པ་དང། ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་གསུམ་ལོར Pride and Prejudice ཞེས་པ་དང། ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་བཞི་ལོར Mansfield Park། ཞེས་པ་དང། ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅོ་ལྔ་ལོར Emma ཞེས་པའི་དཔེ་དེབ་ཁག་བཞི་ཡིན་པ་རེད་འདུག་གོང་ཞུས་ཀྱི་དཔེ་དེབ་དེ་དག་དང་ཁོང་འདས་གྲོངས་སུ་གྱུར་གནང་བའི་རྗེས་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་བདུན་ལོར་དཔར་སྐྲུན་གནང་བའི Persuasion ཞེས་པ་དང། Northanger Abbey ཅེས་པའི་དཔེ་དེབ་ཁག་གི་ནང་ཁོང་གིས་དུས་རབས་བཅུ་དགུ་པའི་འགོ་སྟོད་ནང་གི་དབྱིན་ཇིའི་འབྱོར་བ་འབྲིང་བའི་གྲལ་རིམ་མི་དམངས་རྣམས་ཀྱི་མི་ཚེ་སྐྱེལ་སྟངས་སྐོར་ཧ་ཅང་གི་གསལ་པོ་བཀོད་གནང་ཡོད་པ་རེད་འདུག། ཁོང་གི་དཔེ་དེབ་དེ་དག་ནང་དུས་སྐབས་དེའི་མིའི་སྤྱོད་ཚུལ་ཁག་ཇི་ལྟར་ཡོད་པ་ངོ་བོ་མཚོན་པར་གནང་ཡོད་ནའང། ཁོང་འདས་གྲོངས་སུ་གྱུར་ནས་ལོ་ངོ་ཉིས་བརྒྱ་ལྷག་གི་རིང་ལའང་དེ་དག་གི་གལ་གནད་ཀྱི་རང་བཞིན་དང་མང་ཚོགས་ཐོག་གི་དགའ་མོས་དེ་རྒྱུན་མཐུད་ནས་གནས་ཡོད་པ་རེད་འདུག་ལྕམ Jane Austen མཆོག་ཆིག་སྟོང་བདུན་བརྒྱ་བདུན་ཅུ་དོན་ལྔ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་དབྱིན་ཡུལ་གྱི Hampshire མངའ་ཁུལ་གྱི Steventon ཞེས་པའི་གྲོང་གསེབ་དེར་འཁྲུངས་པ་དང། ཁོང་གི་ཡབ Reverend George Austen ནི་གྲོང་གསེབ་དེའི་ཡེ་ཤུའི་ལྷ་ཁང་གི་མགོ་ཁྲིད་ཞིག་ཡིན་པ་རེད་འདུག་ཁོང་གི་ནང་ཁྱིམ་ནང་བུ་ཕྲུག་བརྒྱད་ཀྱི་ནང་བུ་དྲུག་དང་བུ་མོ་གཉིས་བྱུང་བའི་ཁོངས་ནས་ཁོང་བུ་ཕྲུག་བདུན་པ་དེ་ཡིན་པ་རེད་འདུག་ཁོང་གི་དཔེ་དེབ་དང་པོ་གསུམ་གྱི་ནང་ཟུར་ཟ་ཤུགས་ཆེ་ཡོད་པའི་མིའི་རྣམ་པའི་གཤིས་ཀ་དང་སྤྱི་ཚོགས་གཉིས་དགོད་བྲོའི་རྣམ་པའི་ཐོག་མཉམ་བསྲེས་གནང་བ་དེ་མངོན་གསལ་ཡོད་པ་རེད་འདུག། Sense and Sensibility ཞེས་པའི་དཔེ་དེབ་དེའི་ནང Dashwood ཞུ་བའི་དབུལ་ཞིང་ཕོངས་པའི་བུ་མོ་སྤུན་མཆེད་གཉིས་ཀྱི་སྒྲུང་ཡིན་ཞིང། Marianne ནི་ཚོར་བ་རྣོན་པོ་ཡོད་མཁན་གྱི་གང་ཟག་ཅིག་ཡིན་ལ། དཔེར་ན་ཁོ་མོ་ཕྱི་གསལ་ནང་གསལ་བྱེད་མཁན་ཞིག་དང་ཧུར་བརྩོན་ཅན་གྱི་འདུ་ཤེས་ཡོད་མཁན་ཞིག་དང། ཁོ་མོ John Willoughby ལ་སེམས་པ་ཤུགས་ཆེ་ཤོར་ཡང་ཁོ་པ་ནི་རྒྱུ་ནོར་ལ་འདོད་རྔམ་ཤུགས་ཆེ་ཡོད་མཁན་ཞིག་ཡིན་པ་རེད་འདུག།

དེ་སྔོན་ཡི་མུག་གི་དཀའ་ངལ་རིམ་པ་འཕྲད་པར་ལྟོས་མེད་ཀྱིས་ཁོ་པ་དང་གཉེན་སྒྲིག་བྱེད་ཐུབ་པ་བྱུང་ཡོད་པ་རེད་འདུག་ཡང་ཁོང་གིས Pride and Prejudice ཞེས་པའི་དཔེ་དེབ་དེའི་ནང་གྲོང་གསེབ་པའི་མི་ཞིག་གི་བུ་མོ Elizabeth Bennet དང་ས་བདག་དང་རྒྱུ་ནོར་ཆེ་བའི་སྐུ་དྲག་གི་སྲས་མོ Fitzwilliam Darcy གཉིས་བར་གྱི་འཁོན་འཛིན་སྐོར་འགྲེལ་བརྗོད་གནང་ཡོད་པ་རེད་འདུག། ཡང་ཁོང་གིས Northanger Abbey ཞེས་པའི་དཔེ་དེབ་དེའི་ནང་ཡ་རབས་ལྡན་པའི་སྤྱི་ཚོགས་ནང་གི་ལམ་ལུགས་སྲོལ་ཐོག་གི་དཔེ་གསར་ཁག་དང་ཡོ་རོབ་ཀྱི་སྔ་མོའི Gothic ཞེས་པའི་དུས་སྐབས་ཀྱི་ཞེད་སྣང་སྐྱེད་བྱེད་ཀྱི་སྒྲུང་ཁག་གཉིས་ཟུར་ཟའི་ལམ་ནས་མཉམ་བསྲེས་གནང་ཡོད་པ་རེད་འདུག་ཡང་ཁོང་གིས Mansfield Park ཞེས་པའི་དཔེ་དེབ་དེའི་ནང་ཆོས་ལུགས་སྐོར་དང་ཆོས་ལུགས་ཐོག་གི་འགན་དབང་སྐོར་གྲོས་བསྡུར་གནང་ཡོད་པ་དང་དེའི་བརྗོད་བྱའི་ཐོག་ནས་ཁོང་གི་དཔེ་དེབ་ཁག་གི་ཁོངས་ནས་སྒམ་བརླིང་ཆེ་ཤོས་དེ་ཡིན་པ་རེད་འདུག་ཁོང་གི་དཔེ་དེབ་ཁོངས་ནས་དགོད་བྲོའི་རང་བཞིན་ལྡན་པ་དེ Emma ཞེས་པའི་དཔེ་དེབ་དེ་ཡིན་པ་དང་དཔེ་དེབ་དེའི་ནང་བུད་མེད་ན་གཞོན Emma Woodhouse ཞུ་བ་ཁོང་རྣམ་པ་ལེགས་ལ་རྒྱུ་ནོར་ཆེ་བ་དང་གདེང་ཚོད་ཡང་ལྡན་ལ་ཁོ་མོས་རང་ཉིད་ཀྱི་མཛའ་གྲོགས་དང་ནང་མི་ཁྱིམ་མཚེས་བར་ཇུས་མེད་ཇུས་གཏོགས་ཀྱི་གཉེན་སྒྲིག་བྱེད་པའི་ཐབས་ཤེས་སྤྱད་ཀྱང་ལམ་ལྷོང་གང་ཡང་བྱུང་མེད་པའི་སྐོར་ཡིན་པ་རེད་འདུག།

རྣམ་པ་ཚོས་ཁོང་གི་ལོ་རྒྱུས་དེ་མུ་མཐུད་གསན་རོགས་གནང་ཞུ་བ་ཡིན། དབྱིན་ཇིའི་རྩོམ་སྒྲུང་བྲིས་སྲོལ་དེ་དུས་རབས་བཅོ་བརྒྱད་པའི་འགོ་སྟོད་ནང་འགོ་འཛུགས་གནང་བར་ངོས་འཛིན་གྱི་ཡོད་པ་དང། དེ་ཡང་རྩོམ་སྒྲིག་པ། Daniel Defoe དང Samuel Richardson དང། Henry Fielding རྣམ་པ་གསུམ་གྱིས་གཙོ་བོར་གནང་ནས་འགོ་ཚུགས་གནང་བར་ངོས་འཛིན་ཡོད་ནའང། དེང་རབས་ཀྱི་ངོ་བོ་ལྡན་ལ་མི་དམངས་དཀྱུས་མ་དང་སྤྱི་བཏང་གི་གནས་སྟངས་སྐོར་རྩོམ་སྒྲུང་བྲིས་གནང་མཁན་ཐོག་མ་དེ་རྩོམ་སྒྲིག་པ་ལྕམ Jane Austen མཆོག་ལ་ངོས་འཛིན་ཐོབ་གནང་ཡོད་པ་རེད་འདུག་ཁོང་གིས་བྲིས་གནང་བའི་རྩོམ་སྒྲུང་གཙོ་བོ་དྲུག་གི་ནང་ཁོང་རང་ཉིད་འཚོ་བཞུགས་སྐབས་ཀྱི་དབྱིན་ཇིའི་འབྱོར་བ་འབྲིང་བ་ཚོའི་ཀུན་སྤྱོད་སྐོར་དགོད་བྲོའི་ཚུལ་དུ་བྲིས་གནང་ཡོད་པ་མ་ཟད། ནང་ཁྱིམ་གྱི་རྩོམ་སྒྲིག་གི་སྒྱུ་རྩལ་ཞེས་པ་ཞིག་ཡོང་རྒྱུ་ཡོད་པ་མངོན་པར་གནང་ཡོད་པ་རེད་འདུག་ཁོང་གི་གཏམ་རྒྱུད་ནང་བུད་མེད་གཞོན་ནུ་མ་ཚོས་དགའ་རོགས་བསྒྲིགས་ནས་གཉེན་སྒྲིག་བརྒྱུད་རང་གི་ངོ་བོ་ཤེས་པ་དེ་ཡང་ནས་ཡང་དུ་བྲིས་གནང་བ་དང་ཁོང་ཚོའི་མི་ཚེའི་སྐོར་སླ་བོར་ཤེས་ཐུབ་པ་ཁག་གི་སྐོར་དོ་ནན་ཐོག་བྲིས་གནང་ཡོད་པ་རེད། དེ་ལྟར་གྱི་དོ་བདག་ཅིག་ལ་དོ་ནན་དང་མིའི་ཀུན་སྤྱོད་ཀྱི་ཁྱད་ཆོས་དང། ཁོང་གི་དཔེ་དེབ་ཁག་ནང་གི་བུད་མེད་རྣམ་པ་དང་སྤྱི་ཚོགས་བར་གྱི་འཁོན་འཛིན་གྱི་རྣམ་པ་དེ་དུས་རབས་བཅོ་བརྒྱད་པའི་རིག་གཞུང་ལས་དེང་དུས་ཀྱི་དུས་རབས་དང་འདྲ་བ་ཆགས་ཡོད་པ་རེད་འདུག་དེ་ལྟར་གྱི་དེང་དུས་དང་འཚམས་ལ་ཁོང་གི་སྤྱང་གྲུང་འཛོམས་པའི་གཤིས་ཀའི་ཉམས། དངོས་ཡོད་ཀྱི་གནས་ཚུལ། བརྗོད་བྱ་དེ་ཡང་ལོ་དུས་གང་གི་ཐད་ནས་གོ་ཐུབ་པ། ཁོང་རང་ཉིད་ཀྱིས་སྤྱང་གྲུང། དགོད་བྲོའི་ཐོག་ནས་གདུང་སེམས་མཉམ་སྐྱེད། བློ་སྐྱེད་དང་ལྡན་པའི་ཐོག་ནས་སྒྲུང་ཁག་བྲིས་གནང་སྟངས། དེ་ཡང། བློ་ཁ་ཁེངས་པོ་ཞིག་ཡོད་པ་མ་ཟད་དཔེ་དེབ་ཁག་མཛེས་སྡུག་དང་ལྡན་པའི་ཐོག་བྲིས་གནང་སྟངས་དེར་དཔེ་དེབ་ཀློག་པ་པོ་རབ་འབྲིང་ཐ་གསུམ་གྱིས་དུས་ད་ལྟའང་དགའ་མོས་བྱེད་ཡུལ་ཞིག་ཏུ་གྱུར་ཡོད་པ་རེད། རྩོམ་སྒྲུང་བྲིས་གནང་མཁན་ལྕམ Jane Austen། མཆོག་གིས་བྲིས་གནང་བའི་དཔེ་དེབ་ཁག་དུས་ད་ལྟའང་རྒྱུན་མཐུད་ནས་མཚན་སྙན་ཆེན་པོ་ཡོད་པ་ནི་ཁོང་གི་དཔེ་དེབ་ཁག་ལ་གཞི་བཅོལ་ནས་གློག་བརྙན་དང་གཟུགས་མཐོང་རླུང་འཕྲིན་ནང་བཟོ་བཀོད་གནང་ཡོད་ཅིང། དེའི་ཁོངས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་ཁོང་གི་དཔེ་དེབ Sense and Sensibility ཞེས་པ་དེར་གཞི་བཞག་པའི་གློག་བརྙན་ཞིག་གློག་བརྙན་བཀོད་སྒྲིག་གནང་མཁན་སྐུ་ཞབས་ཨང་ལིས་བཟོས་གནང་བ་དེའི་ནང་ཨ་མི་རི་ཁའི་གློག་བརྙན་འཁྲབ་སྟོན་པ་ཨེ་མ་ཐོམ་སོན་དང། ཁེད་བྷིན་སི་ལེད་ཀྱིས་འཁྲབ་སྟོན་གནང་ཡོད་པ་རེད་འདུག་དེ་བཞིན་ཁོང་གི་དཔེ་དེབ Pride and Prejudice ཞེས་པ་དེར་གཞི་བཞག་པའི་གློག་བརྙན་ཞིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ལོར་གློག་བརྙན་འཁྲབ་སྟོན་པ Greer Garson དང Laurence Olivier རྣམ་གཉིས་ཀྱིས་འཁྲབ་སྟོན་གནང་བ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་གློག་བརྙན་འཁྲབ་སྟོན་པ Jennifer Ehle དང། Colin Firth རྣམ་གཉིས་ཀྱིས་གཟུགས་མཐོང་རླུང་འཕྲིན་ཐོག་བརྙན་ཐུང་རིམ་པ་བྱས་ནས་བཏོན་གནང་ཡོད་པ་རེད་འདུག་ཡང། Mansfield ཞེས་པའི་དཔེ་དེབ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་གཟུགས་མཐོང་རླུང་འཕྲིན་ཐོག་བརྙན་ཐུང་རིམ་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་དེ་གློག་བརྙན་དང། ཡང། དེ་ཕྱི་ལོ་ཉིས་སྟོང་བདུན་ལོར་གཟུགས་མཐོང་རླུང་འཕྲིན་ཐོག་གི་གློག་བརྙན་ཞིག་ཀྱང་བཟོས་ཡོད་པ་རེད་འདུག།

ད་ལྟ། དུས་རབས་བཅོ་བརྒྱད་པའི་ནང་དབྱིན་ཇིའི་རྩོམ་སྒྲུང་བྲིས་གནང་མཁན་གྲགས་ཅན་ལྕམ། Jane Austen། མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་གོ་སྒྲིག་གིས་ཕབ་བསྒྱུར་སྙན་སྒྲོན་ཞུ་མཁན་ཕྲན་རང་ལྷུན་གྲུབ་ཚེ་རིང་ཡིན། རྒྱལ་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།